has come to you from the Voice of America, Washington. From Washington, you're listening to the latest news on the Voice of America.

དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ། འདི་ལོའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་པོའི་སྐབས་སུ་བྱེས་ཀྱི་གདན་ས་དགེ་ལྡན་དུ། དགེ་བཤེས་ལྷ་རམས་པ་ཉིས་བརྒྱ་བཅུ་གཅིག་བྱུང་སྟེ་ལོ་རྒྱུས་གསར་གཏོད་གནང་བའི་གནས་ཚུལ་དང། ཨ་མི་རི་ཀའི་ལྷོ་ཁེ་རོ་ལ་ན་མངའ་སྡེའི་ནང་ལ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི། སྔོན་འགྲོར་འགྲན་ཞུགས་ཀྱི་སྔོན་འགྲོའི་འོས་བསྡུ་འདིའི་ནང་ལ། རྡོ་ནལ་ཏྲམ་ལ་རྒྱལ་ཁ་ཐོབ་པའི་གནས་ཚུལ་དང། ཐའེ་ཝན་གྱི་ནང་ལ་མི་མང་བརྒྱ་ཆ་གཉིས་ཙམ་གྱིས་མ་གཏོགས་རང་ཉིད་རྒྱ་མིར་ངོས་འཛིན་བྱེད་ཀྱི་མེད་པའི་གནས་ཚུལ་དང། དེ་ག་ནང་བཞིན་རྒྱ་གར་དང་རྒྱ་ནག་གི་དྲག་པོའི་མི་སྣའི་དབར་ལ་ས་མཚམས་ཀྱི་སྐོར་ལ་གྲོས་མོལ་འདི་དག་ལ་དོན་ཕན་གྲུབ་འབྲས་བྱུང་མེད་པའི་གནས་ཚུལ་སོགས་ཞུ་རྒྱུ་ཡོད་པས་རྣམ་པ་ཚོས

འཛམ་གླིང་གི་གསར་འགྱུར་གལ་ཆེ་ཁག་སྙན་སྒྲོན་ཞུ་རྒྱུའི་ཐོག་མ་དེ་ལ། ཨ་མི་རི་ཀའི་མངའ་སྡེ་ལྷོ་ཁེ་རོ་ལ་ནའི་ནང་ལ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་སྔོན་འགྲོ་འོས་བསྡུ་དེའི་ནང་ལ་རྡོ་ནལ་ཏྲམ་ལ་རྒྱལ་ཁ་ཐོབ་སྟེ་འདི་ལོའི་སྲིད་འཛིན་འོས་བསྡུའི་དངོས་གཞི་ནང་ལ་སྤྱི་མཐུན་ཚོགས་པའི་འོས་མིར་འགྱུར་སྲིད་པའི་རེ་བ་ཆེར་ཕྱིན་ཡོད་པ་རེད། ཉེ་ཆར་ཨ་ཡོ་བ་དང་ནིའུ་ཧེམ་ཤཱ་ཡར། ནེ་བྷ་དཱ། ཝེར་ཇིན་ཨའི་ལན་སོགས་ནང་ལ་སྤྱི་མཐུན་ཚོགས་པའི་སྔོན་འགྲོའི་འོས་བསྡུ་ཁག་གི་ནང་ལ་རྡོ་ནལ་ཏྲམ་ལ་རྒྱལ་ཁ་མུ་མཐུད་ཐོབ་ཡོད་པ་རེད། ད་རེས་ལྷོ་ཁེ་རོ་ལ་ནའི་མངའ་སྡེའི་ནང་ལ། རྡོ་ནལ་ཏྲམ་ལ་རྒྱལ་ཁ་ཐོབ་པའི་རྐྱེན་གྱིས་ཕྱི་ལོ་ཉིས་སྟོང་བཅུ་གཅིག་ནས་བཅུ་བདུན་གྱི་བར་དུ་མངའ་སྡེ་འདིའི་སྤྱི་ཁྱབ་གནང་མཁན་ལྕམ་ནི་ཀི་ཧ་ལི། སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་འགྲན་ཞུགས་འདི་ནས་ཕྱིར་འཐེན་གནང་རྒྱུར་གནོན་ཤུགས་ཇེ་ཆེར་ཕྱིན་ཡོད་པ་རེད། དེར་བརྟེན་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུའི་ནང་ལ་རྡོ་ནལ་ཏྲམ་དང་སྲིད་འཛིན་ཇོ་བྷའེ་ཌེན། གི་དབར་ལ། འགྲན་བསྡུར་དེ་དག་འདི་ལོ་བསྐྱར་དུ་བསྐྱར་ཟློས་བྱེད་སྲིད་པའི་རྣམ་པ་ཇེ་གསལ་དུ་ཕྱིན་ཡོད་པ་རེད། Donald Trump གྱིས་སྲིད་འཛིན Joe Biden གྱི་དུས་རིང་ལ Afghanistan ནས་ཕྱིར་འཐེན་ལས་དོན་འདི་དག་རྙོག་ཟིང་ཆེ་བ་དང། ཨུ་རུ་སུས་ཡུག་རེན་གྱི་ཐོག་ལ་བཙན་འཛུལ་བྱས་པ་སོགས་ལ་བརྟེན་ནས་ཨ་མི་རི་ཀའི་སྟོབས་ཤུགས་ཉམས་རྒུད་བཏང་ཡོད་པའི་སྐྱོན་བརྗོད་གནང་གི་ཡོད་ཀྱང། སྲིད་འཛིན Joe Biden གྱིས་ཉེ་ཆར་རྒྱལ་ཡོངས་ཀྱི་ནང་ལ་འོས་བསྡུའི་ཆེད་དུ། འགྲོ་གྲོན་མ་དངུལ་བསྡུ་ལེན་གྱི་ལས་འགུལ་དེ་དག་ཤུགས་ཆེ་རུ་བཏང་ནས། Donald Trump གི་ཨ་མི་རི་ཀ་བསྐྱར་དུ་ཨང་དང་པོ་ཞེས་པའི་ལས་འགུལ་འདི་ནི་ཨ་མི་རི་ཀ་རྒྱལ་ཁབ་ཀྱི་རྩ་དོན་དང་རྒྱབ་འགལ་གྱི་ཉེན་ཁ་ཆེན་པོ་ཞིག་ཡིན་པ་དང། གལ་སྲིད Donald Trump ལ་རྒྱལ་ཁ་ཐོབ་པ་ཡིན་ན་ཁོང་གིས་སྲིད་འཛིན་ལས་དུས་གཉིས་པའི་ཉི་མ་དང་པོ་དེ་ལ་སྲིད་འཛིན། སྲིད་དབང་སྒེར་འཛིན་པ་ཞིག་བྱེད་རྒྱུ་ཡིན་པ་དང། དེ་བཞིན NATO དམག་དོན་སྒྲིག་འཛུགས་ཀྱི་ཐོག་ལ་ཨུ་རུ་སུས་བཙན་འཛུལ་བྱས་པ་ཡིན་ན་ཁོང་གིས་སྲུང་སྐྱོབ་བྱེད་ཀྱི་མ་རེད་ཅེས་སོགས་ཀྱི་སྐྱོན་བརྗོད་རིང་པོ་ཞིག་གནང་ཡོད་པ་རེད། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ཨི་སི་རལ་གྱི་གཞུང་འབྲེལ་མི་སྣ་ཁག་དང་ས་གནས་ཀྱི་གསར་འགྱུར་བརྒྱུད་ལམ་ཁག་གིས་བརྗོད་དོན་བྱས་པ་ཡིན་ན་ཨི་སི་རལ་གཞུང་གིས་ཧ་མཱ་སི་དང་འཐབ་འཁྲུག་འདིའི་ནང་ལ་མེ་འཕེན་མཚམས་འཇོག་ཞིག་དང་གྷ་ཛའི་ནང་ལ་བཙན་ཉར་བྱེད་བཞིན་པའི་ཨིསི་རལ་གྱི་མི་སེར་སུམ་བརྒྱ་དང་སུམ་ཅུ་ལྷག་ཙམ་ཡོད་པ་དེ་དག་གློད་གྲོལ་ཡོང་ཐབས་སུ་གྲོས་མོལ་མུ་མཐུད་གནང་རྒྱུའི་ཆེད་དུ་ཁ་ཏར་ལ་སྐུ་ཚབ་མི་སྣ་ཆེད་གཏོང་གནང་ཡོད་པ་རེད། རེས་གཟའ་སྤེན་པའི་ཉིན་མོ་ཨིསི་རལ་གྱི་རྒྱལ་དོན་བདེ་སྲུང་སློབ་སྟོན་པ། ཙ་ཆི་ཧ་ནེག་བྷི་གིས་རྒྱལ་ཡོངས་བརྙན་འཕྲིན་གྱི་ཐོག་ལ་བཅར་འདྲིའི་སྐབས་སུ། གྲོས་མཐུན་ཞིག་གི་ཕྱོགས་སུ་མདུན་སྐྱོད་བྱེད་རྒྱུའི་གོ་སྐབས་ཡོད་རེད་ཅེས་གསུངས་ཡོད་པ་དང། མགྲིན་ཚབ་པ།

ཉེ་ཆར་རྒྱ་མཚོ་དམར་བོ་དང་ཨེ་ཌེན་མཚོ་འགག་མངའ་ཁུལ་གྱི་ནང་ལ་གྲུ་གཟིངས་ཁག་གི་ཐོག་ལ་གཏོར་རྒོལ་ཇེ་ཆེར་བཏང་བའི་རྐྱེན་གྱིས་ཨ་མི་རི་ཀ་དང་དབྱིན་ཡུལ་གྱིས་ཡ་ལན་དུ་རེས་གཟའ་སྤེན་པའི་ཉིན་མོ་ཧུའུ་ཀྲི་རྟེན་གཞི་ཁག་གི་ཐོག་ལ་གཏོར་རྒོལ་འདི་དག་བྱས་ཡོད་པ་རེད། ཨ་མི་རི་ཀའི་གཞུང་འབྲེལ་མི་སྣ་ཁག་གིས་གསུངས་དོན་བྱས་ན་ཨ་མི་རི་ཀ་དང་དབྱིན་ཇིའི་དཔུང་དམག་གིས་ཧུའུ་ཀྲི་རྟེན་གཞི་ཁག་བཅུ་བཞི་ལྷག་ཙམ་ཞིག་གི་ཐོག་ལ་གཏོར་རྒོལ་བྱས་ཡོད་པ་རེད། འདི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གཉིས་ཀྱི་ཉིན་མོ་ཨ་མི་རི་ཀ་དང་དབྱིན་ཡུལ་གྱིས་ཟུང་འབྲེལ་གྱི་ཐོག་ནས་ཧུའུ་ཀྲི་གྱེན་ལོག་པའི་དཔུང་ཚོགས་ཀྱི་ཐོག་ལ་གཏོར་རྒོལ་ཐོག་མ་དེ་བྱས་པ་ནས་བཟུང་ད་རེས་ཡུལ་གཉིས་ཀྱི་གཏོར་རྒོལ་ཐེངས་བཞི་བ་དེ་ཡིན་པ་རེད། འདི Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཁམ་བོ་ཌི་ཡའི་ནང་ལ་དེ་རིང་རེས་གཟའ་ཉི་མའི་ཉིན་མོ་གྲོས་ཚོགས་གོང་མའི་འོས་བསྡུ་འདིའི་ནང་ལ་གཞུང་འཛིན་ཚོགས་པ་ལ་རྒྱལ་ཁ་ཐོབ་སྟེ་ཡུལ་དེའི་སྲིད་བློན་ཟུར་པ་ཧུན་སེན་ཆབ་སྲིད་ཀྱི་ནང་ལ་ཕྱིར་ལོག་བྱེད་རྒྱུའི་རེ་གཞི་ཇེ་བཟང་དུ་ཕྱིན་ཡོད་པ་རེད། སྐུ་ཞབས་ཧུན་སེན་གྱིས་སྔ་ལོ་སྲིད་དབང་ནས་དགོངས་ཞུ་གནང་ཡོད་ཀྱང་ཁོང་གིས་འདས་པའི་ལོ་ངོ་བཅུ་ཕྲག་བཞི་ལྷག་ཙམ་གྱི་དུས་རིང་ལ་དམ་དྲག་ཆེ་བའི་དབང་བསྒྱུར་བྱས་པའི་རྗེས་སུ་སྔ་ལོའི་ཕྱི་ཟླ་བདུན་པའི་ནང་ལ་རྒྱལ་ཡོངས་འོས་བསྡུ་དེའི་ནང་ཁ་གཏད་གཅོག་མཁན་ཚོགས་པ་ནུས་ཤུགས་ལྡན་པ་ཞིག་མ་བྱུང་བའི་རྗེས་སུ་ཁོང་གིས་རྒྱལ་ཁབ་ཀྱི་སྲིད་དབང་དེ་རང་གི་བུ་རྒན་ཤོས་དེ་ལ་རྩིས་སྤྲོད་བྱས་ཡོད་པ་རེད། དེ་རིང་རེས་གཟའ་ཉི་མའི་ཕྱི་དྲོ་རྒྱལ་ཡོངས་འོས་བསྡུ་མཇུག་སྒྲིལ་བྱེད་པའི་སྐབས་སུ་གཞུང་འཛིན་ཁམ་བོ་ཌི་ཡའི་དམངས་གཙོ། མི་དམངས་ཚོགས་པར་རྒྱལ་ཁ་ཐོབ་ཡོད་པའི་གསལ་བསྒྲགས་བྱས་ཡོད་པ་རེད། གཞུང་འཛིན་ཚོགས་པའི་མགྲིན་ཚབ་པ་སོག་ཨའེ་སན་གྱིས་བརྗོད་དོན་དུ། འོས་བསྡུ་འདིའི་ནང་ལ་གཞུང་འཛིན་ཚོགས་པ་ལ་གྲོས་ཚོགས་གོང་མའི་ནང་ལ་འཐུས་མི་ལྔ་བཅུ་ང་བརྒྱད་ཡོད་པའི་ནང་ནས་འཐུས་མི་ལྔ་བཅུ་དང་ལྷག་གི་གདན་གྲངས་ཐོབ་ཡོད་པའི་གསལ་བསྒྲགས་བྱས་ཏེ། ཁོང་གིས་ཁོང་གི་ཚོགས་པས་སྲིད་བློན་ཟུར་པ་ཧུན་སེན་གྲོས་ཚོགས་གོང་མའི་ཚོགས་གཙོ་ལ་འོས་གཞིར་འདེམས་བསྐོ་བྱེད་ཀྱི་རེད་ཅེས་གསུངས་ཡོད་པ་རེད། རྒྱལ་ཡོངས་འོས་བསྡུ་ལྷན་ཁང་གིས་འོས་བསྡུ་དེའི་གཞུང་འབྲེལ་གྱི་གྲུབ་འབྲས་དེ་དག་གསལ་བསྒྲགས་བྱེད་རྒྱུར་ད་དུང་གཟའ་འཁོར་མང་པོ་ཞིག་འགོར་སྲིད་པ་རེད། འདི Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། འདི་ལོའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་ལ་དགེ་བཤེས་ལྷ་རམས་པ་ཉིས་བརྒྱ་བཅུ་གཅིག་བྱུང་ཡོད་པ་དང་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་བྱེས་ཀྱི་གདན་ས་ཆེན་པོ་རྗེ་ཙོང་ཁ་པ་ཆེན་པོའི་གདན་ས་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་ཚོགས་ཆེན་དུ་ད་རེས་མཛད་སྒོ་དེ་ཚོགས་གནང་ཡོད་པའི་སྐོར་ལ་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ལགས་ཀྱིས་བཏང་པའི་གནས་ཚུལ་དེ་གསན་རོགས་གནང། རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་བྱེས་ཀྱི་གདན་ས་ཆེན་པོ་རྗེ་ཙོང་ཁ་པ་ཆེན་པོའི་གདན་ས་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་ཚོགས་ཆེན་དུ་བོད་ཟླ་དང་པོའི་ཚེས་བརྒྱད་ནས་འགོ་འཛུགས་ཀྱིས་བོད་ཚེས་བཅུ་བདུན་བར་དུ་གདན་ས་དགའ་ལྡན་དང་འབྲས་སྤུངས་རྭ་སྟོད་གྲྭ་ཚང་བཅས་མཉམ་དུ་འདི་ལོའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་གཟབ་རྒྱས་ངང་འཚོགས་ཡོད་པ་རེད་གདན་ས་དགའ་ལྡན་འབྲས་སྤུངས་ཀྱི་འདི་ལོའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་མཆོག་གིས་དགའ་ལྡན་ཁྲི་ཚབ་ཀྱི་ཐུགས་འགན་བཞེས་གནང་ཡོད་པ་རེད། ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་དངོས་གཞི་སྟེ་བོད་ཚེས་བཅོ་ལྔ་ཕྱི་དྲོ་དགའ་ལྡན་ཚོགས་ཆེན་གྱི་མདུན་དུ་བཅོ་ལྔ་མཆོད་པ་བཤམས་པ་དང་སྦྲགས་སེར་སྐྱ་མང་ཚོགས་སྟོང་ཚོ་བརྒལ་བ་མཉམ་འཛོམས་ཀྱིས་དུས་དྲན་དངོས་གཞི་དེ་སྲུང་བརྩི་ཞུས་གནང་སོང་དགའ་ལྡན་ཁྲི་ཚབ་ཤར་རྩེ་མཁན་པོ་བྱང་ཆུབ་སངས་རྒྱས་མཆོག་གིས་ཆོ་འཕྲུལ་སྨོན་ལམ་ཆེན་མོའི་གལ་ཆེའི་རང་བཞིན་སྐོར་འདི་གར་ངོ་སྤྲོད་གནང་གསལ། ད་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་རྩ་གཙོ་བོ་འདྲ་བོ་དེ་སྟོན་པའི་གི་ཆོ་འཕྲུལ་དུས་ཆེན་སྲུང་བརྩི་ཞུ་ཡག་གི་ཆེད་དུ། རྗེ་བླ་མ་ཙོང་ཁ་པ་ཆེན་པོས་ཆིག་སྟོང་བཞི་བརྒྱ་བཅུ་མེད་དགུའི་ལོ་ལ་ཡང། བོད་ཀྱི་རྒྱལ་ས་ལྷ་ས་ལ་ཡང་ལྷ་ས་གཙུག་ལག་ཁང་ལ་ཡང་གསར་འཛུགས་གནང་བ་རེད། གསར་འཛུགས་གནང་ནས་ད་ད་ལྟ་བར་དུ་ལོ་དྲུག་བརྒྱ་བཅོ་ལྔ་ཙམ་ཞིག་འགྲོ་བསྡད་ཡོད་པ་རེད། ད་འདི་གཙོ་བོ་འདྲ་བོ་དེ། བོད་ཟླ་དང་པོའི་ནང་ལ་ཡང་ད་སྟོན་པའི་གི་ཆོ་འཕྲུལ་གྱི་དུས་ཆེན་དེ་འཁེལ་གྱི་ཡོད་པ་ཡིན་དུས། དེའི་དུས་ཆེན་ཁྱད་པར་ཅན་དེ་སྲུང་བརྩི་ཞུ་ཡག་དང།

ད་དུས་ད་ལྟའི་བར་དུ་སྨོན་ལམ་སྐབས་ལ་ཡང་དགེ་བཤེས་ལྷ་རམས་པའི་གྲྭ་སྐོར་དམ་འཇོག་གནང་ཡག། ད་གནང་པའི་བརྒྱུད་རིམ་ནང་ལོགས་ལ་ཡང། ད་ལོའི་ལོ་དེའི་ལྷ་རམས་པ་ད་གྲངས་མང་ཤོས་འདྲ་བོ་ཞིག་གི་དུས་ད་ལོ་རྒྱུས་ཀྱི་ནང་ཟིན་ཐོ་གསར་བ་འདྲ་བོ་ཞིག་གི་ལོ་གཅིག་ཆགས་བསྡད་བཞག། གཞན་ཡང་མ་འོངས་པར་མུ་མཐུད་དུ་འདི་ལོ་ནང་བཞིན་གྱི་དགེ་བཤེས་ལྷ་རམས་པ་ཉིས་བརྒྱ་ཡས་མས་ཕེབས་རྒྱུ་ཡིན་པ་གསུངས་གནང་སོང། ལོ་རྗེས་མའི་གི་ཅིག་ད་དེ་ནས་བར། ལྷ་རམས་ལོ་རིམ་གཉིས་པར་འགྲོ་མཁན་ད་ཉིས་བརྒྱ་ལྷག་ལྷག་ཅིག་ཡོད་རེད་འདི་ནང་བཞིན། ད་ལྷ་རམས་དང་པོ་དང་སློབ་དཔོན་དང་དེ་བཅས་འདི་དག་འདི་རྣམས་མང་ཆེ་བ་ལ་ད་ལྟ་ཉིས་བརྒྱ་གཡས་གཡོན་དེ་ཙམ་ཡོད་པ་ཡིན་དུས་ད་ལྟ་ལོ་ཁ་ཤས་རིང་དེ་གྲངས་མང་པོ་ཕལ་ཆེར་ཐོན་འགྲོ་གི་གང་དེ་ཡིག་རེད། རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན་རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཀྱི་དམག་དཔོན་རིགས་རིམ་པའི་གྲོས་མོལ་ལ་དོན་འབྲས་གང་ཡང་བྱུང་མེད་པས་རྒྱ་གར་གྱིས་རང་ཉིད་ཀྱི་ས་མཚམས་སུ་དམག་མིའི་སྡེ་ཚན་གསར་པ་ཞིག་བཀྲམ་འཇོག་བྱས་ཡོད་པ་སོགས་ཀྱི་སྐོར་ལ་བརྒྱུད་ལམ་ཁག་ཏུ་ཐོན་པའི་གནས་ཚུལ་རྣམས་ཕུན་ཚོགས་ཚེ་རིང་ལགས་ནས་ཕབ་བསྒྱུར་དང་སྙན་སྒྲོན་ཞུ་གནང་གི་རེད། རྒྱ་གར་གྱི་ཕྱི་སྲིད་ལས་ཁུངས་ཀྱིས་བཏོན་གནང་བའི་གསལ་བསྒྲགས་ཤིག་གི་ནང་ལ། རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཀྱི་དམག་དཔོན་ཚོས་བདུན་ཕྲག་འདིའི་ནང་ལ་གནང་པའི་གྲོས་མོལ་དེ་ཚོར་གྲུབ་འབྲས་གང་ཡང་སོན་མེད་པ་དང་ཕྱོགས་གཉིས་ཀྱི་ས་མཚམས་ཀྱི་དམག་དཔོན་རིམ་པའི་བཀའ་མོལ་རིམ་པ་ཉི་ཤུ་རྩ་གཅིག་པ་དེ་ད་རེས་ཉེ་དུས་འདི་ཟླའི་ཚེས་བཅུ་དགུའི་ཉིན་ཆུ་ཤུལ་མོར་དོར་གནང་ཡོད་པ་གསུངས་བཞག། རྒྱ་གར་གྱི་སྲུང་སྐྱོབ་དཔོན་རིགས་ཚོས་གསུང་ཡ་བྱས་པ་ཡིན་ན། རྒྱ་ནག་གིས་ལ་དྭགས་ཤར་ཕྱོགས་ཀྱི་ས་མཚམས་སྡེབ་གསང་དང། སྡེར་མོ་རྫོང་ཁུལ་ཐོག་ལ་རྒྱ་གར་གྱིས་བཏོན་པའི་གྲོས་འཆར་ཁག་ལ་མོས་མཐུན་བྱེད་ཀྱི་མེད་པ་དང། རྒྱ་གར་བྱང་ཕྱོགས་ཀྱི་དམག་དཔུང་སྡེ་ཚན་གྱི་སྤྱི་ཁྱབ་ཟུར་པ་དམག་དཔོན་དི་པེན་དར་སིང་ཧུ་དཱ་ཡིས་ཨ་མི་རི་ཀའི་རླུང་འཕྲིན་ཁང་ལ་གསུངས་གསལ་དུ། ཕྱོགས་གཉིས་ཀྱིས་ས་མཚམས་ས་ཁུལ་ནས་དམག་མི་གང་འཚམ་ཞིག་ཕྱིར་འཐེན་བྱས་ཡོད་རུང་ཡིན་ན་ཡང་ཕྱོགས་གཉིས་ཀྱིས་ད་དུང་ཡང་དམག་མི་ཕྱིར་འཐེན་བྱས་ཏེ་ས་མཚམས་ཀྱི་གནས་སྟངས་ལ་ཡར་རྒྱས་ཡོང་རྒྱུར་ཕན་ཚུན་བར་ཡིད་ཆེས་བསྐྲུན་དགོས་ཀྱི་ཡོད་འདུག་དམག་དཔོན་ཧུ་དཱ་ཡིས་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང VOA ལ་བཀའ་མོལ་གནང་པའི་སྐབས་ལ། ངས་ཕྱོགས་གཉིས་ཀྱིས་གྲོས་མོལ་མུ་མཐུད་འཕྲོ་སྐྱོང་བྱ་རྒྱུ་གལ་ཆེ་ཡིན་པའི་ཡིད་ཆེས་བྱེད་ཀྱི་ཡོད། རྒྱ་ནག་གིས་རང་ཉིད་ཀྱི་དྲག་པོའི་ནུས་ཤུགས་ཇེ་ཆེར་གཏོང་གི་ཡོད་པ་ནང་བཞིན་ང་ཚོ་རྒྱ་གར་གྱིས་ཀྱང་རང་ཉིད་ཀྱི་དྲག་ཤུགས་ཤུགས་ཆེ་རུ་གཏང་རྒྱུ་གལ་ཆེ་མཐོང་གི་འདུག་གྲོས་མོལ་མ་བྱས་པར་དེ་མུར་བསྡད་པའི་ཕན་ཐོགས་གང་ཡང་མེད་པས་གྲོས་མོལ་མུ་མཐུད་བྱ་རྒྱུ་གལ་འགངས་ཆེན་པོ་མཐོང་གི་འདུག་ཕྱོགས་གཉིས་ཀྱིས་གྲོས་མོལ་མ་བྱས་པར་རི་བོང་རྡོ་རྫུས་བྱས་ཏེ་བསྡད་པ་ཡིན་ན་གནས་ཚུལ་ཆུང་ཙག་ཞིག་གིས་གནས་ཚུལ་ཆེན་པོར་ཆགས་ཉེན་ཡོད་རེད་ཅེས་གསུངས་བཞག། ས་མཚམས་ཀྱི་དམག་དཔོན་ཟུར་པ་ཧུ་དཱ་དང་དམག་དཔོན་ཟུར་པ་སྐུ་ཞབས་ར་ཁེ་ཤར་མ་གཉིས་ཀས་གསུངས་ཡ་བྱས་པ་ཡིན་ན་ད་ལྟའི་ཆར་རྒྱ་ནག་གིས་རྒྱ་གར་གྱི་ས་མཚམས་གང་འཚམ་ཞིག་དབང་འཛིན་བྱས་ཏེ་སྡོད་ཀྱི་ཡོད་པས་ད་ལྟའི་གནས་སྟངས་ཀྱི་འོག་ལ་རྒྱ་ནག་ལ་ཁེ་ཕན་ཆེ་བ་ཡོད་པ་གསུངས་བཞག། དམག་དཔོན་ཧུ་དཱ་ཡིས་ང་ཚོ་རྒྱ་གར་གྱིས་རང་ཉིད་ཀྱི་འཐབ་ཇུས་ཁག་ལ་བསྐྱར་ཞིབ་གནང་འགོ་བཙུགས་ཡོད་པ་དང་རྒྱ་གར་གྱིས་ཆབ་སྲིད་དང་ཕྱི་འབྲེལ་འཐབ་ཇུས་གཉིས་ཀའི་ཐོག་ནས་ས་མཚམས་ཀྱི་ཐིག་ཚད་དང་འབྲེལ་བའི་དཀའ་རྙོག་ཁག་མ་སེལ་བར་དུ་རྒྱ་གར་གྱིས་རྒྱ་ནག་དང་མཉམ་དུ་རྒྱུན་ལྡན་གྱི་འབྲེལ་བ་སླར་གསོ་བྱ་རྒྱུ་མིན་པ་གསལ་པོ་བཟོས་ཡོད་པ་དང་རྒྱ་གར་གྱིས་དྲག་ཤུགས་ཀྱི་ཐོག་ནས་ས་མཚམས་སུ་ལམ་འགག་དང་ཟམ་པ་གསར་རྒྱག་བྱས་ཏེ་དམག་དྲག་སྒྲིག་གལ་ཆེན་པོ་ཡོད་པ་མཐོང་གི་འདུག་ཅེས་གསུངས་བཞག། དམག་དཔོན་ཟུར་པ་ཤར་མས་རྒྱ་ནག་གིས་ས་ཐོག་དང་ད་ག་ནང་བཞིན་ལྷོ་ཕྱོགས་རྒྱ་ནག་རྒྱ་མཚོ་སོགས་མཚོ་ཐོག་གཉིས་ཀའི་ཐོག་ནས་རྒྱ་སྐྱེད་རིང་ལུགས་ཀྱི་ལྟ་ཚུལ་ཞིག་འཛིན་གྱི་ཡོད་ལུགས་གསུངས་འདུག་ཁོང་གིས

དམག་ཇུས་བཅས་ཀྱི་ཐོག་ནས་སོ་སོའི་ལངས་ཕྱོགས་སྲིད་ཇུས་ལ་འགྱུར་བ་བཏང་ཡོད་པས་ས་མཚམས་ཀྱི་གནད་དོན་དེ་ནི་རྒྱལ་སྲིད་དབང་ལུང་དང་འབྲེལ་བ་ཡོད་པའི་གནད་དོན་ཞིག་ཡིན་པས་ང་ཚོས་གནད་དོན་དེའི་ཐོག་ལ་ནམ་ཡང་བཟོད་བསྲན་བྱེད་ཡ་མེད་པ་ཞིག་རེད་ཅེས་གསུངས་བཞག། རྒྱ་ནག་གིས་ས་མཚམས་ཀྱི་ཐོག་ལ་རང་ཉིད་ཀྱི་ལངས་ཕྱོགས་སྲིད་ཇུས་དེ་ཚོ་མཁྲེགས་ཏུ་བཏང་ཡོད་པས་རྒྱ་གར་གྱིས་ཀྱང་ཧི་མ་ཅལ་པར་དེ་ཤ་དང་ད་ག་ནང་བཞིན་ཨུར་ཏར་ཁཱན་མངའ་སྡེའི་རི་རྒྱུད་ས་མཚམས་སྲུང་སྐྱོབ་བྱ་རྒྱུར་རྒྱ་གར་གཞུང་གིས་རི་རྒྱུད་ཀྱི་དཔུང་སྡེ་ཞིག་གསར་དུ་སྒྲིག་འཛུགས་བྱས་ཡོད་པ་རེད། དམག་དཔོན་ཧུ་དཱ་ཡིས་རྒྱ་གར་གྱི་རི་རྒྱུད་ཀྱི་དཔུང་དམག་སྡེ་ཚན་གསར་པ་དེ་ནི་རྒྱ་གར་གྱིས་རང་ཉིད་ཀྱི་ས་མཚམས་ཀྱི་དཔུང་སྡེའི་ནུས་ཤུགས་ཆེ་རུ་གཏང་རྒྱུར་དམིགས་པ་ཞིག་ཡིན་ལུགས་ནན་བརྗོད་གནང་ཡོད་པའི་གནས་ཚུལ་ཐོན་བཞག། གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།

ཨ་མི་རི་ཀས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ལ་གཞུང་ཚབ་ཟུར་པ་ནེ་ཀི་ཧ་ལི་ལ་མངའ་སྡེ་འདིའི་ནང་ལ་ཕམ་ཉེས་བཏང་ཐུབ་ཡོད་ཀྱང་ལྕམ་ཧ་ལི་ཡིས་འགྲན་བསྡུར་འདི་ནས་ཕྱིར་འཐེན་བྱ་རྒྱུ་མིན་པའི་གསལ་བསྒྲགས་ཀྱང་བྱས་ཡོད་པའི་སྐོར་ལ།
རྡོ་རྗེ་ཐོགས་མེད་ལགས་ནས་གནས་ཚུལ་ཕྱོགས་བསྒྲིགས་གནང་བར་གསན་རོགས་གནང། སྲིད་འཛིན་ཟུར་པ་ཀྲམ་སྲིད་འཛིན་ཕོ་བྲང་དཀར་པོ་ལ་ལོག་ཐུབ་པ་ལ་ད་ཡང་རྒྱལ་ཁ་རག་པ་ཐག་ཇེ་ཉེ་སོང་ཡོད་རེད། སྤྱི་མཐུན་ཚོགས་པ་གི་སྲིད་འཛིན་འོས་མི་གཉིས་ནང་ནས་ཌོ་ནལ་ཀྲམ་གིས། ཚོད་དཔག་བཟོ་བ་ཡི་རྒྱལ་ཁ་ཆེ་བ་ཅིག་རག་བྱུང་གསུང་བཞིན་ཡོ་རེད། དེ་ཡང་སྤྱི་མཐུན་ཚོགས་པ་གི་སྲིད་འཛིན་འོས་མི་ནི་ཀི་ཧེ་ལི་ལ་ལྕམ་ཧེ་ལི་གི་མངའ་སྡེ་སྤྱི་ཁྱབ་ཐེངས་མ་གཉིས་གནང་ས་དེ་ན་སྲིད་འཛིན་ཟུར་པ་ཀྲམ་གིས་ཕམ་ཁ་སྤྲད་ཡོ་རེད། ཡིན་ནའི་ལྕམ་ཧེ་ལི་གི་རྒྱབ་སྐྱོར་བ་ཚོ་གིས་འོས་བསྡུ་གི་དྲིལ་བསྒྲགས་ལས་འགུལ་འགན་འཁྲི་གི་ཡིན་ཟེར་བཞིན་ཡོ་རེད།

ཇཱ་མ་ཧེ་ལིག་གི་ཟླ་བ་ཕྱི་ཚེས་བར་གྱི་ཟིན་བྲིས་ཡིག་འབྲུ་དེ་ཀྲོམ་དང་བྷེ་རེན་དབར་འབྲེལ་འདྲིས་ཡོངས་སུ་རྫོགས་རྒྱུ་དེ་རིན་དུས་མེད་ཀྱི་ཚུལ་ལས་འདེམས་ཀ་ཁག་ཁ་ཚིག་ཡོད་རྒྱུ་གྱི་གནད་འགག་ཆེན་པོ་ཡིན་བ་དང། འདེམས་ཀ་དེ་གཉིས་ཐོག་གསར་པ་ནུས་པ་ཡོད་བ་ཅིག་ཡོད་རྒྱུ་གི་རེད་གསུངས་བ་ཧེ་བག་ཆེ་ཤོས་དེ་གང་རིགས་ཡིན་བ་ཤུགས་ཀྱིས་བསྟན་བཞིན་ཡོད་རེད། ཟིན་བྲིས་ཡིན་མིན་ཇཱ་མ་ཧེ་ལིག་ལ་རྒྱབ་ཕྱོགས་རྫོང་གི Scott Reps གི། Reps Act། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་ཨ་མི་རི་ཀ་གི་གཞུང་ཚབ་གནང་རྗེས་ཁོང་ཡག་ངོ་ཤེས་བྱས་ཡོད་རེད། ངས་ལྕམ་ལ་ཕྱི་སྲིད་སྲིད་ཇུས་སྐོར་མཁས་པ་ཡིན་བ་ངོས་འཛིན་ཡོད། ལོ་གི་ཆ་ནས་སྲིད་འཛིན་གནང་ནས་བྱས་རྗེས་འཇོག་ཐུབ་པ་གི་ལོ་ཚད་རེད་ཟེར་བཞིན་ཡོད་རེད། འོས་འཕེན་མཁན་ཁག་ཁག་ཅིག་གིས་རང་གི་སུ་ལ་རྒྱབ་སྐྱོར་བཟོས་ཡོད་ཞེས་འདི་མེད་མཁན་ཁ་ཤས་ཀྱིས་ཧེ་ལི་གཞུང་འཛིན་ཚོགས་པ་གི་ལྟ་བ་ལོག་མཁན་ཅིག་ཡིན་བ་སྐྱོན་བརྗོད་བཟོ་བཞིན་ཡོད་རེད།

སྲིད་འཛིན་ཟུར་པ་ཀྲམ་གྱི་རྒྱབ་སྐྱོར་བ Mike Dattich གིས་ཟུར་པ་ཀྲམ་སྲིད་འཛིན་རེད་བ་ཡིན་ན་དཔལ་འབྱོར་གནས་སྟངས་དེ་དེ་སྔའི་ཡག་མོ་ཡོད་བ་འདྲ་རེད་གི་རེད། རང་དབང་ཡོད་བ་རེད་གི་རེད། ང་ཚོ་གི་གཞུང་འཛིན་བ་གྲས་ལ་ལྐོག་ཟ་རུལ་སུངས་ཀྱི་བྱ་བྱེད་སྤེལ་མཁན་ཚོ་ཕུད་གི་རེད་ཟེར་བཞིན་ཡོད་རེད། ལྕམ་ཧེ་ལི་ལ་ལྷོ་ཀེ་རོ་ལི་ནཱ་ནང་རྒྱལ་ཁ་རག་ཡོད་བ་ཡིན་ན་གནས་སྟངས་མི་འདྲ་བ་རེད་ཡོད་རེད་དེ་དེ་རེད་ཡོད་མ་རེད། ཡེ་ནས་ཁོང་གི་སྙིང་གྲོགས་ཀྱི་ཡི་ཟི་ཆེན་མོ་ཟེར། མངའ་སྡེ་ཆེ་ལྔ་དང་ཐད་སྐྱོང་ས་ཁུལ་བཅས་བཅས་ཀྱི་ཡི་དམ་མ་བཟོད་པར་ཕྱིན་ཚེ་བཟོད་རྒྱུ་མེད་ཟེར་ཚད་གཏོང་བཞིན་ཡོད་རེད། ལྕམ་ནེ་ཀི་ཧེ་ལི་ལི་རྒྱ་ཤོད་རྫོང་གི་རོ་ཀླིབས་ཀྱིས། ང་ཁོང་ལ་རྒྱ་ཤོད་རྫོང་གི་ཡིན་བར་གོ་བ་ཡོད། གཤིས་ཀ་ཡག་མོ་ཡོད་བ་ལ་ཟུར་བརྩིས་ལ་ཚིག་ངན་བཤད་མི་དགོས་རྒྱུ་དང་སུན་སྣང་གཏོང་བཞིན་གྱི་ཚིག་རེད་ཟེར་བཞིན་ཡོད་རེད།

ལོ་རྒྱུས་ཀྱི་གྲངས་ཚད་དམའ་ཤོས་དེ་ཡིན་པའི་སྐོར་ལ་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ཏུ་ཐོན་པའི་གནས་ཚུལ་རྣམས་བདེ་ཆེན་རྒྱ་མཚོ་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།
ཐའེ་པེའི་རྒྱལ་བཙུགས་ཆབ་སྲིད་སློབ་གྲྭ་ཆེན་མོའི་འོས་འདེམས་ཞིབ་འཇུག་བསྟི་གནས་ཀྱིས་ཟླ་བ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུའི་ཉིན་ཆེས་གསར་གྱི་ཐའེ་ཝན་མང་ཚོགས་གལ་ཆེའི་ཆབ་སྲིད་རྣམ་འགྱུར་གྱི་འཕེལ་ཕྱོགས་ཀྱི་ས་ཁྲ་ཟེར་བ་ཞིག་འགྲེམས་སྤེལ་བྱས་ཡོད་པ་དང་དེའི་ནང་ཐའེ་ཝན་མང་ཚོགས་ནང་རང་ཉིད་ཐེ་ཝན་གྱི་མི་ཡིན་ཟེར་མཁན་དང་རྒྱ་ནག་གི་མི་ཡིན་ཟེར་མཁན་འཕེལ་ཕྱོགས་ཀྱི་ས་ཁྲ་ཟེར་བ་དེ་ཚུད་ཡོད་པ་རེད། རྒྱ་ནག་གི་མི་ཡིན་ཟེར་མཁན་གྱི་གྲངས་ཚད་དེ་ལོ་རྒྱུས་ཀྱི་ཚད་གཞི་དམའ་ཤོས་དེར་སླེབས་ཡོད་པ་རེད། ཐེ་ཝན་གྱི་ཅིན་མེན་དང་མ་ཙུ་མ་ཚུད་པའི་ཐེ་ཝན་གྱི་མི་ལོ་ཉི་ཤུ་ཡན་གྱི་གཞོན་སྐྱེས་མི་དམངས་ཆིག་ཁྲི་བཞི་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་ལ་བརྟག་དཔྱད་བྱས་པ་ནས་མངོན་པར་མི་བརྒྱ་ཆ་དྲུག་ཅུ་རེ་གཅིག་དང་གྲངས་ཆུང་བདུན་གྱི་མིས་རང་ཉིད་ཐེ་ཝན་གྱི་མི་ཡིན་པའི་ངོས་འཛིན་བྱེད་མཁན་དེ་ན་ནིང་གི་བརྒྱ་ཆ་དྲུག་ཅུ་རེ་གསུམ་དང་ཚེག་གསུམ་དེ་ལས་ཉུང་བ་ཡོད་པ་རེད། ཡིན་ནའི་གྲངས་ཚད་དེའང་མང་ཤོས་ཟིན་ཡོད་པ་རེད་ཡང་བརྒྱ་ཆ་གཉིས་དང་གྲངས་ཆུང་བཞི་ཡིས་རང་ཉིད་རྒྱ་ནག་གི་མི་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད་པས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནས་བཟུང་གྲངས་ཚད་གསར་པ་ཚད་གཞི་དམའ་ཤོས་དེ་ཡིན་པ་རེད་བརྒྱ་ཆ་སུམ་ཅུ་སོ་གཉིས་ཀྱི་མིས་རང་ཉིད་ནི་ཐེ་ཝན་དང་རྒྱ་ནག་སྐམ་ས་ཕྱོགས་གཉིས་ཀའི་མི་ཡིན་ཟེར་གྱི་ཡོད་པས་དེ་ནི་ན་ནིང་བརྒྱ་ཆ་སུམ་ཅུ་དང་གྲངས་ཆུང་དྲུག་ཡིན་པ་དེ་ལས་མང་བ་ཡོད་པ་རེད་མ་གཞི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་བརྒྱ་ཆ་བཞི་བཅུ་ཞེ་དགུ་དང་གྲངས་ཆུང་གསུམ་དེར་གཡོ་འགུལ་བྱུང་ཡོད་པས་སྤྱི་ཡོངས་ནས་བཤད་ན་འཕེལ་ཕྱོགས་དེ་མར་ཆག་ཡོད་པ་རེད། ཐའེ་ཝན་མང་ཚོགས་ནང་ཐའེ་ཝན་དང་རྒྱ་ནག་སྐམ་སའི་འབྲེལ་བའི་ཐོག་གཅིག་གྱུར་དང་རང་བཙན་གྱི་ལྟ་ཚུལ་ཐོག་བརྟག་དཔྱད་བྱས་པ་ནས་མངོན་པར་བརྒྱ་ཆ་སུམ་ཅུ་སོ་གསུམ་དང་གྲངས་ཆུང་གཉིས་ཀྱི་མང་ཚོགས་ནས་སོ་སོའི་ལངས་ཕྱོགས་དེ་ད་ལྟའི་གནས་སྟངས་རྒྱུན་སྐྱོང་བྱེད་རྒྱུ་ངོས་འཛིན་བྱེད་མཁན་གྱི་ཚད་གཞི་དེ་མཐོ་པོ་ཞིག་ཡིན་པ་རེད། བརྒྱ་ཆ་ཉི་ཤུ་རྩ་བདུན་དང་གྲངས་ཆུང་དགུ་རྒྱུན་སྐྱོང་བྱས་ནས་རིམ་བཞིན་རང་བཙན་འདོད་ཀྱི་ཡོད་པ་རེད། ཡང་བརྒྱ་ཆ་དྲུག་དང་ཚེག་གཉིས་ཀྱིས་ད་ལྟའི་གནས་སྟངས་རྒྱུན་འཁྱོངས་བྱས་ནས་རྒྱ་ནག་གཅིག་ལ་འགྱུར་རྒྱུ་དེ་ཡིན་པ་རེད། འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་གནས་ཚུལ་བྱུང་ནས་ཟླ་ཤས་ཀྱི་མཚམས་དེར་བཞུགས་སྒར་རྡ་རམ་ས་ལར་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་བའི་ཚོགས་ཆེན་ཐེངས་དང་པོ་དེ་སྐོང་ཚོགས་གནང་ཡོད་པ་དང། ཐེངས་འདིའི་རྩོམ་སྒྲིག་པའི་གཏམ་ཚོགས་འདིའི་ནང་ལ། རྒྱལ་སྤྱིའི་ཆ་རྐྱེན་སྐྱོ་བའི་རྡ་རམ་ས་ལར། གྲོང་རྡལ་དེར་རྒྱལ་སྤྱིའི་རང་བཞིན་གྱི་ཚོགས་ཆེན་དེ་ཇི་ལྟར་འཚོགས་ཡོད་པའི་སྐོར་ལ་དྲན་གསོ་གནང་བ་དེ་རྣམ་རྒྱལ་ཤཱསྟྲི་ལགས་ནས་སྙན་སྒྲོན་ཞུ་གནང་གི་རེད།

ཨ་ནི་གནས་སྟངས་ག་འདྲའི་ཅིག་འོག་ལ་ཡང་ཚོགས་འདུ་དེ་འདུག་ཅེས་གོ་སྒྲིག་གནང་ཡོད་པ་དང་ཨ་ནི་ཚོགས་འདུ་དེའི་ཐོག་ལ་ཡང་གྲུབ་འབྲས་གང་དང་གང་ཐོན་ཡོད་མེད་དེའི་སྐོར་ལ་ཡང་གཅིག་གི་རྣམ་པ་ཚོ་ངོ་སྤྲོད་ཅིག་ཞུས་ན་བསམ་དྲན་སོང། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ལ་ཡང་བོད་ནང་ལ་ཡང་ཞི་བའི་ངོ་རྒོལ་ལས་འགུལ་བྱུང་བ་དང། ཨ་འདིའི་རྗེས་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་རིར་ལ་ཡང་ཆིབས་བསྒྱུར་གནང་ནས་ཅིག་གི་བོད་ཀྱི་གནད་དོན་དང་འབྲེལ་བའི་སྐོར་ལ་ཡང་ཨ་ནི་གང་དང་ཞི་བའི་གྲོས་འཆར་དོན་ཚན་ལྔ་དང་ཨ་ནི Strasbourg གྱི་གསུང་བཤད་གནང་བ་ལ་སོགས་པའི་གནས་ཚུལ་རིམ་པ་བྱུང་ཡོད་རེད། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་མོ་འདི་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་གཅིག་གི་ནོར་ཝེ་རྒྱལ་ས་ཨོ་སི་ལོ་ནང་ལ་ཡང་ནོ་བྷེལ་ཞི་བའི་གཟེངས་རྟགས་འབུལ་བཞེས་ཀྱི་མཛད་སྒོ་འདུག་ཅེས་བསྐྱངས་གནང་ཡོད་རེད། སྐབས་དེ་དུས་ད་ག་གཟེངས་རྟགས་འབུལ་བཞེས་མཛད་སྒོ་འདིའི་ཐོག་ལ་ཡང་དགའ་སྟོན་གྱི་ཆེད་དུ་གཅིག་གི་ས་ཁུལ་ཡུ་རོབ་ཁུལ་ལ་ཡོད་པའི་བོད་པ་གང་ལ་གང་འཚམ་ཅིག་མཛད་སྒོ་འདི་ནང་ལ་ཕེབས་ཡོད་རེད་ལྷག་པར་དུ་ད་ག་འདྲ་ལོ་མང་པོའི་རིང་ལ་ཡ་ནི་བོད་དོན་ཐོག་ལ་ཡ་ཤ་ཚ་དང་རྒྱབ་སྐྱོར་གནང་མཁན་གྱི་ད་མི་སྒེར་བ་རེད་ད་ག་ནང་བཞིན་ཚོགས་པ་རེད་ཨ་ནི་གྲོས་ཚོགས་འཐུས་མི་ལ་སོགས་པ་དེ་འདྲའི་གནད་ཡོད་མི་སྣ་མང་པོ་ཞེ་པོ་ཅིག་བོད་ཨོ་སི་ལོ་ལ་ཡ་འདུག་ཅེས་འཛོམས་ཡོད་པ་སོང་ཙང་ཨ་ནི་སྐབས་དེ་དུས་ཨ་ནི་བོད་གཞུང་ཕྱི་འབྲེལ་དང་དྲིལ་བསྒྲགས་ལས་ཁུངས་ཀྱི་བཀའ་བློན་ཅིག་རྒྱ་རི་བློ་གྲོས་རྒྱལ་མཚན་རིན་པོ་ཆེ་གྱི་མཚན་ཐོག་ནས་ཨ་ནི་སྐབས་དེ་དུས་ད། མཛད་སྒོར་ཕེབས་པའི་ཕྱི་ནང་གི་མི་སྣ་ཚོ་ལ་ཡང་དགའ་བསུ་གྱི་གསོལ་སྟོན་ཞིག་འདུག་ཅེས་ཕུལ་ཡོད་རེད། གསོལ་སྟོན་འདི་ཕུལ་བའི་སྐབས་ལ་ཡང་ད་ལྟ་བོད་དོན་ལ་རྒྱབ་སྐྱོར་གནང་མཁན་མང་པོ་ཞེ་པོ་ཅིག་འདི་ནང་ལ་འཛོམས་ཡོད་ཙང་ཁོང་རྣམ་པའི་གི་དགོངས་ཚུལ་ལ་ཡང་ད་རྒྱལ་སྤྱིའི་ནང་ལ་ཡང་བོད་དོན་ཐོག་ལ་ཡང་རྒྱབ་སྐྱོར་གྱི་ད་ག་རེ་ཟེར་དགོས་རེད་ལེའུ་མ་སོ་ན་གསར་པ་ཅིག་སྒོ་ཕྱེ་ཡོད་རེད་དེ་འདྲ་ཡིན་ཙང་ནས་ད་བོད་དོན་རྒྱབ་སྐྱོར་བྱེད་མཁན་ཚོ་ད་ག་ད་གཅིག་གི་སྡིངས་ཆ་གཅིག་གི་ནང་ལ་ཡང་འཛོམས་ནས་ཨ་ནི་གང་དག་ཅིག་གིས་མ་འོངས་པ་ལ་ད་ག་ལས་དོན་བྱེད་ཕྱོགས་ཐོག་ལ་ཡང་བཀའ་བསྡུར་ཅིག་གནང་དགོས་ཀྱི་འདུག་དེ་འདྲའི་བཀའ་བསྡུར་གནང་ཡ་ལ་ཡང་ང་ཚོ་གཅིག་གི་ཚོགས་འདུ་གཅིག་ཚོགས་ཐུབ་ན་ཡག་པོ་ཡོད་རེད་ཟེར་དེ་འདྲའི་དགོངས་འཆར་མང་པོ་བྱུང་ཡོད་པ་འདྲ། གཅིག་གི་བོད་དོན་རྒྱབ་སྐྱོར་པ་ཚོས་ཀྱིས་དེ་འདྲའི་ཡི་ད་ཚོགས་ཆེན་གཅིག་ཚོགས་དགོས་ཀྱི་འདུག་ཅེས་དགོངས་འཆར་དང་སེམས་འཁུར་བྱུང་བ་ནང་བཞིན་བྱས་ནས་ཨ་ནི་སྐབས་དེ་དུས་ཨ་ནི་ཕྱི་དྲིལ་བཀའ་བློན་རྒྱ་རི་བློ་གྲོས་རྒྱལ་མཚན་རིན་པོ་ཆེ་མཆོག་རྡ་རམ་ས་ལ་ཕར། ཕེབས་པའི་རྗེས་ལ་ཡང་ད་ཕལ་ཆེར་འདི་གཅིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ཕྱི་ཟླ་དང་པོའི་གི་ཟླ་མཇུག་བསྡུ་བ་དེ་འདྲ་ཡིན་པ་ཡོད་ཕྱི་དྲིལ་ལས་ཁུངས་ཀྱི་ལས་བྱེད་གང་ག་ཚོགས་འདུ་བསྐོངས་ནས་ཨ་ནི་ད་ཕྱི་ཟླ་གསུམ་པའི་གི་གསུམ་བཅུའི་དུས་ཆེན་དང་ཨ་ནི་ཉེ་བའི་དུས་ཚོད་ཅིག་ལ་ཡང་ཨ་ནི་ད་ག་ད་རྒྱལ་སྤྱིའི་ནང་ཡོད་པའི་གི་ཨ་ནི་བོད་དོན་རྒྱབ་སྐྱོར་བྱེད་མཁན་ཚོ་གི་ཨ་ནི་ཚོགས་ཆེན་ཅིག་འདུག་ཅེས་བསྐོང་ཚོགས་བྱེད་ཡ་ཐུགས་གཏན་འཁེལ་བས་ཨ་ནི་ཚོགས་ཆེན་འདི་གོ་སྒྲིག་བྱེད་ཡ་དེའི་འགན་ཆ་ཚང་ཨ་ནི་ཁྱེད་རང་ཚོ་ད་ད་ལྟ་ཕྱི་དྲིལ་ལས་ཁུངས་ནང་ཡོད་པའི་ལས་ཀ་བྱེད་མཁན་ཚོའི་ལས་བྱེད་ཚོའི་གི་འགན་འཁྱེར་དགོས་རེད་ཅེས་བཀའ་སློབ་ལམ་སྟོན་ཕེབས་སོང། ད་ག་ནང་བཞིན་སྐབས་དེ་དུས་ང་ཚོའི་ད་དྲུང་ཆེ། ཞིང་གཤེགས་དམ་པ་བསོད་ནམས་སྟོབས་རྒྱལ་དམ་པ་དེ་རེད། བསོད་ནམས་སྟོབས་རྒྱལ་ལགས་ཀྱིས་ད་ག་འདྲ། བྱས་པས་དེའི་ལས་དོན་ཆ་ཚང་ཨ་ནི་ཕྱི་དྲིལ་ལས་ཁུངས་ནང་ཡོད་པའི་ལས་བྱེད་ཚང་མས་གི་འགན་མཉམ་སྤུངས་བྱས་ནས་འཁྱེར་དགོས་རེད་ཡིན་ན་ཡང་ད་ཚོགས་ཆུང་ཅིག་བཙུགས་དགོས་པ་འདུག་ཟེར་ནས་ཨ་ནི་ཚོགས་ཆུང་དེའི་གི་གོ་སྒྲིག་བྱེད་ཡ་དེ་ཨ་ནི་སྐབས་དེ་དུས།

ཨ་ནི་གཞི་ནས་ད་ག་འདྲ་ཟླ་བ་གཅིག་གི་ནང་ལ་ཡང་དུས་ཚོད་ཟླ་བ་གཅིག་མ་གཞི་ཡོད་མ་རེད་ཕལ་ཆེར་ཟླ་བ་གཅིག་ལས་ཉུང་ང་མེད་འགྲོ་གཅིག་བྱས་ན། འདིའི་ནང་ལ་ཡང་ད་ག་འདྲ་ཚོགས་ཁང་འདིའི་ནང་ལ་ཡང་སྡིངས་ཆ་གྲ་སྒྲིག་བྱེད་དགོས་ཀྱི་ཡོད་རེད་ཚོགས་ཁང་འདིའི་ནང་ལ་རྐུབ་བཀྱག་གྲ་སྒྲིག་བྱེད་དགོས་ཀྱི་ཡོད་རེད་ཚོགས་ཁང་ལ་ཡང། གཡས་གཡོན་འདིའི་ནང་ལོགས་ལ་ཡང་ག་འདྲ་ཅིག་ག་རེ་ཟེར་གྱི་རེད། ད་ཅིག་ཚོགས་འདུ་འཚོགས་ཀྱི་ཡོད་པའི།

ད་གཞུང་འབྲེལ་གྱི་མཛད་སྒོ་ཡག་གེ་གསུམ་བཅུའི་དུས་ཆེན་དང་ཚུལ་གྲ་སྒྲིག་གནང་མཁན་ཚོ་ཁོང་ཚོ་ལ་ཡག་ད་ག་འདྲ་སྐད་ད་གྲ་སྒྲིག་ཡོད་རེད་ད་ག་ནང་བཞིན་ད་ག་ཚ་གསུམ་པར་དེ་སྐད་གྲ་སྒྲིག་ཡོད་རེད་ཨ་ད་ག་ནང་བཞིན་གར་སོང་བར་ད་ཅིག་སྡིངས་ཆ་ཆུང་ཆུང་ཅིག་ཡོད་རེད་དེ་སྐད་དེ་ག་ག་ཁོང་ཚོའི་ས་ནས་ཡད། ད་རྐུབ་བཀྱག་ག་ག་ང་ཚོ་ག་རེ་བྱས་པ་རེད་ཟེར་ན་ད་ཀང་ར་རྫོང་གི་རྫོང་དཔོན་ལས་ཁུངས་ཀྱི་ཁོང་ཚོའི་ཚོགས་ཁང་གི་དེ་རྐུབ་བཀྱག་དེ་འདྲས་འདུག་དེ་ཚོ་གཡར་པོ་ཞུས་ནས་ཨ་ནི་རྐུབ་བཀྱག་དེ་སྐད་ཡད་དེ་སྐད་ཡག་འོར་འདུག་བྱས་ནས་ག་ད་ཚོགས་ཁང་འདི་ད

མགྲོན་ཁང་དེ་ཚོ་ལ་ཡང་གྲ་སྒྲིག་བྱས་ཡོད་པ་རེད། ད་ཡིན་ན་ཡང་ད་རྒྱ་གར་གྱི་མགྲོན་ཁང་དེ་ཚོའི་མགྲོན་ཁང་ཚད་དང་ལྡན་པ་སྤུས་དག་པོ་དེ་འདྲ་ཁེལ་ཡོད་མ་རེད་ག་ཚོད་ཚོགས་འདུའི་ནང་ཕེབས་མཁན་མང་ཆེ་ཆ་གཅིག་ཨ་རི་དང་ཡུ་རོབ་དུ་བ་ནས་ད་ཕྱི་རྒྱལ་མི་སྣ་ཡིན་ཙང་ཁོང་ཚོ་མི་ཡུ་རོབ་དང་དུ་བ་ལ་ཡང་གཅིག་ཆུ་ཚ་གྲང་གི་མཐུན་རྐྱེན་ཡོད་རེད་གསང་སྤྱོད་གཙང་མ་ཡོད་རེད་དེ་འདྲ་ཡོད་དུས་ཙང་ནས་ཡང་ཁོ་ཏག་ཏག་ཅིག་དགོས་དུས་ཙང་ནས་དེ་འདྲའི་རང་ཆ་རྐྱེན་སྤུས་དག་པོ་ཅིག་མེད་དུས་ཙང་ནས་ང་ཚོ་སེམས་འཚབ་ཏེ་བྱུང་པ་རེད་དེ་ཡིན་ན་ཡང་དངོས་སུ་ཨ་ནི་ཚོགས་བཅར་བ་ཚོ་ཕེབས་པའི་སྐབས་ལ་ཡང་ང་ཚོས་ད་ཅིག་མགྲོན་ཁང་གྲ་སྒྲིག་གང་བྱས་ཡོད་ན་རེད་བཞུགས་ས་ག་འདྲས་གྲ་སྒྲིག་བྱས་ཡོད་དེ་ཚོ་ལ་ཡང་དགའ་བཞིན་སྤྲོ་བཞིན་དང་ལེན་བྱས་ནས་ག་འདྲ་ཚོགས་འདུའི་ནང་ལ་ཡང་མཉམ་ཞུགས་གནང་མ་གཏོགས་གཅིག་གིས་ཅིག་མགྲོན་ཁང་གི་སྤུས་དག་པོ་མི་འདུག་དཀའ་ངལ་འདུག་ཟེར་མཁན་དེ་འདྲས་ཀྱི་ལབ་གླེང་ཡོང་མཁན་ཕལ་ཆེར་ང་ཚོ་དུས་ཚོད་ག་ལ་ཡང་དྲན་པ་བྱས་པ་ཡིན་ན་རྩ་བ་ཉིད་ནས་གོ་ཡ་མེད་མཁན་གནས་སྟངས་རབ་ཅིག་རེད། ད་ད་ག་ནང་བཞིན་ད་ག་ཚོད་ཡིག་ཆ་གྲ་སྒྲིག་གནང་མཁན་ཚོ་ཡིན་ད་ཡིག་ཆ་དེ་ག་གཞི་ནས་གྲ་སྒྲིག་གནང་དགོས་ཀྱི་ཡོད་རེད་ཡིག་ཆ་གྲ་སྒྲིག་བྱས་པ་དེ་ག་དེ་ག་འགའ་ལོ།

ཙིག་ཅར་དེ་འདྲས་ཅིག་བཟོས་པ་རེད། འདི་བཟོ་ཡས་ཀྱི་ད་ད་འདི་གི་འགྲོ་སོང་གཏོང་ཡའི་དངུལ་དེ་སྔོན་རྩིས་ནང་ནས་སྟོན་ཐུབ་གི་ཡོའོ་མ་རེད་དེ་ཡིན་ན་ཡང་ང་ཚོ་ད་དྲིལ་བསྒྲགས་ལས་ཁུངས་རང་གི་ལས་བྱེད་ཚོས་གི་ད་བ་དེ་སྔ་ཅིག་ག་རེ་ཟེར་གྱི་རེད་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡང་ཕེབས་པའི་སྐབས་ལ་ཡང་ད་ཐུབ་བ་ཅིག་དཔལ་འབྱོར་འདུ་འགོད་བྱས་པའི་དངུལ་གི་ད་ག་སོ་ཟུར་ཟ་དེ་ད་ག་སོ་ཟུར་འཇོག་བྱས་བཞག་པའི་དངུལ་ཡོའོ་རེད་དེ་འདྲའི་དངུལ་ཅིག་ནས་ཨ་ནི་འགྲོ་སོང་བཏང་ནས་ཨ་ནི་ད་ད་འདི་སྐབས་དེ་དུས་དྲན་རྟེན་གི་དེ་ཚོ་ཅིག་ད་བཟོས་དེ་འདྲས་ཅིག་ནས་ག་ད་ད་ག་ད་འདུག་བྱས་ནས་ད། གནས་ཚུལ་གང་དྲན་པ་དེ་ཞུས་པ་ཡིན་འོ། དེ་འདྲའི་སྒྲོམ་གཞིའི་ཐོག་ནས་ང་ཚོས་གྲ་སྒྲིག་བྱས་ནས་ག་འདྲ་དངོས་གཞི་ཡི་སྤྱི་ཟླ་གསུམ་པའི་ཚེས་དྲུག་ཉིན་མོ་དེ་ལ་ཡང་ཨ་ནི་གཅིག་ག་རེ་ཟེར་གྱི་རེད་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཚོགས་འདུར་ཕེབས་མཁན་གྱི་ཚོགས་བཅར་བ་རྣམས་ག་འདྲ་གཅིག་ཚོགས་འདུ་འཚོགས་ཆོག་ཆོག་དང་ཚོགས་འདུ་ཕེབས་ཆོག་ཆོག་གྲ་སྒྲིག་དེ་གྱིས་ཏེ།

ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཚོགས་ཡོངས་ལ་བཀའ་སློབ་གནང་བའི་སྐབས་ལ་ཡང་སྐབས་དེ་དུས་ད་རིང་ཚོགས་འདུ་འདིའི་ནང་ལ་ཡང་བོད་པ་གང་ལ་གང་འཚམ་ཅིག་འཛོམས་བཞག་བྱས་ཙང་ད་རིང་དང་པོ་དེ་བོད་སྐད་རང་གི་ཐོག་ལ་ཡང་བཀའ་སློབ་གནང་གི་ཡིན་ཨ་ནི་ཚོགས་འདུ་ནང་ལ་ཕེབས་མཁན་གྱི་ད་བོད་པ་མ་ཡིན་པའི་ཕྱི་རྒྱལ་མི་སྣ་ཚོ་ལ་ཡང།

ཟིན་བྲིས་ཚོགས་ཆུང་དེའི་ནང་ལ་ཡིན་ནའི་རྒྱ་གར་གྱི་མཁས་པ་དང་ད་ག་ནང་བཞིན་རྒྱ་གར་གྱི་རྩ་ཁྲིམས་དང་ཁྲིམས་ཐོག་ལ་མཁས་པ་ཡིན་པ་དེ་འདྲས་དང་ད་ག་ནང་བཞིན་ཕྱི་རྒྱལ་གྱི་ནུབ་ཕྱོགས་པ་དེ་འདྲས་ཡང་མཁས་པ་དེ་འདྲས་དང་ཨ་ནི་འདིའི་སྒང་ལ་ཡང་ཅིག་བོད་མིའི་ངོས་ནས་ཡིན་ན་ཡང་ད་ཅིག་འདས་པའི་བོད་འདས་པ་དང་ད་ལྟའི་བོད་ཀྱི་གནས་ཚུལ་ཐོག་ལ་ཡང་ཡག་པོ་མཁྱེན་རྟོགས་ཡོད་མཁན་དང་ཉམས་མྱོང་ཡོད་མཁན་དེ་འདྲས་ཀྱི་མི་གཉིས་གསུམ་ཅིག་བྱས་ནས་གང་ལྟར་དེ་འདྲས་ཀྱི་ཚོགས་ཆུང་ཅིག་བཙུགས་ནས་མ་འོངས་པའི་མ་འོངས་བོད་ཀྱི་མང་གཙོའི་ཅིག་རྩ་ཁྲིམས་སོགས་གྲོས་འགོ་ཇི་འདྲས་ཅིག་ཟིན་བྲིས་བྱེད་ཡས་ཀྱི་ཐོག་ལ་ཡང་ཅིག་ལས་དོན་བྱེད་ཐུབ་ན་ཡག་པོ་ཡོད་རེད་ཅེས་འདུག་ཅེས་བཀའ་སློབ་གནང་སོང། དེ་ནས་ད་ཚོགས་འདུ་འདིའི་ཐོག་ལ་ཡང་ད་ག་རེ་ཟེར་དགོས་རེད་ཁྱད་ཆོས་དང་གནད་འགག་རིང་བོ་མ་སོང་ན་ཅིག་ཞུས་པ་ཡིན་ན། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི། རྒྱབ་སྐྱོར་ཚོགས་པ་ཟེར་ན་སྐབས་དེ་དུས་ཡིན་ན་བོད་དོན་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཟེར་གྱི་དེ་ནི་ཐ་སྙད་དེ་ཡོད་མ་རེད་ག་རེ་ཟེར་ན། སྤྱི་བཏང་ཅིག་ག་རེ་ཞུ་དགོས་རེད། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་ཡང་བོད་པ་ཚོ་སྐྱབས་བཅོལ་ལ་འབྱོར་བའི་རྗེས་ལ་ཡང་ཨ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ནས་བྱས་ནས་བོད་བོད་པའི་ཐོག་ལ་ཡང་རྒྱབ་སྐྱོར་དང་ཤ་ཚ་བྱེད་མཁན་གྱི་ད་སྒྲིག་འཛུགས་རེད་སྒེར་པ་དེ་འདྲའི་མང་པོ་བྱུང་ཤག་ཅིག་བོད་དོན་རྒྱབ་སྐྱོར་ཚོགས་པ་ཟེར་བྱས་ནས་ད་གང་དག་ཅིག་སྒང་ག་ལོག་རུག་རུག་བྱས་པའི་གི་སྒྲིག་འཛུགས་མེད་དུས་ཙ་ནས་སོ་སོ་སོ་གི་ད་ག་རེ་ཟེར་དགོས་རེད་སྒྲིག་འཛུགས་མིང་གི་ངོ་བོ་རང་གི་ཐོག་ནས་འདུག་ཕྱག་ལས་གནང་ཤག་ཚོགས་འདུ་དེ་གང་དག་ཅིག་འཚོགས་ཡས་དུས་ཚོད་ཀྱི་གནད་འགག་ཆེ་ཤོས་གཅིག་དེ་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ནོར་བྷེལ་ཞི་བའི་གཟེངས་རྟགས་འབུལ་བཞེས་མཛད་པ་འདིས་ཀྱི་ཨ་ནི་བོད་པའི་གནད་དོན་ཐོག་ལ་ཡང་ག་རེ་ཟེར་དགོས་རེད་གོ་སྐབས་གསར་པ་ཅིག་དང་ནུས་པ་གསར་པ་ཅིག་སླེབས་པའི་དུས་ཚོད་ཡིན་དུས་ཙ་ནས་ཨ་ནི་གནད་འགག་གཅིག་དེ་རེད་ཤག་དེ་ནས་གནད་འགག་གཉིས་པ་དེ་ཆིག་སྟོང་དགུ་བརྒྱ་གྱ་བདུན་ལོ་ལ་ཡང་བོད་ནང་ཞི་བའི་ངོ་རྒོལ་བྱུང་ནས་རྒྱལ་སྤྱིའི་རང་བཞིན་ལྡན་པའི་ཚོགས་འདུ་འཚོགས་པ་ཡིན་ཙང། བོད་ནང་གི་གནས་ཚུལ་གྱི་ཐོག་ནས་གཅིག་རེད་བཞག་གནས་ཚུལ་དེ་དག་ལ་བལྟས་ནས་ཨ་ནི་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་ཚོ་ལ་ཡང་སེམས་ཤུགས་དང་གོ་སྐབས་འཕར་མ་ཅིག་ཡོད་པའི་གི་ཐོག་ནས་ཨ་ནི་ཚོགས་འདུ་འདུག་བྱས་ཚོགས་གནང་བ་རེད། ཨ་ནི་ཚོགས་འདུ་དེའི་ཐོག་ལ་ཡང་དཔེར་ན་ཅིག་བོད་ནང་ལ་ཡང་ཞི་བའི་ངོ་རྒོལ་ནང་ལ་མཉམ་ཞུགས་གནང་མཁན་གྱི་མི་མང་པོ་ཅིག་གཅིག་ཚོགས་བཅར་བ་ཚོ་དང་དངོས་སུ་མཇལ་ཡོད་པ་མ་ཟད་ཁོ་རང་ཚོའི་ནང་ནས་སྐུ་ཚབ་གཉིས་ཀྱིས་ཞི་བའི་ངོ་རྒོལ་ལས་འགུལ་གྱི་གནས་སྟངས་རེད་བོད་ནང་གི་གནས་སྟངས་རེད་དེ་འདྲའི་སྐོར་ལ་ཡང་ཚོགས་ཡོངས་ལ་ཡང་ངོ་སྤྲོད་གནང་བ་ལ་སོགས་པ་འདིའི་ཐོག་ནས་ཚོགས་འདུ་དེའི་ཐོག་ལ་དམིགས་བསལ་གྱི་ཡང་ནུས་པ་ཅིག་བྱུང་ཡོད་རེད། ད་ག་ནང་བཞིན་སྤྱི་བཏང་ཚོགས་འདུ་དེའི་ཐོག་ལ་ཡང་གང་དག་ཅིག་ཚོགས་བཅར་བ་ཆ་མཚོན་པ་ཡིན་ན་ཕལ་ཆེར།

ཅིག་སོ་སོ་སོ་ལྟ་བ་འཁྱེར་སྟངས་དང་བསམ་བློ་གཏོང་སྟངས་དང་ལས་འགུལ་བྱེད་ཚུལ་རྣམ་པ་མ་འདྲ་བའི་ཐོག་ནས་ག་དུས་ཡིན་ནའི་ཚོགས་འདུ་ནང་བགྲོ་གླེང་ཆེ་ཤོས་ཤོས་དེ་ཁོང་ཚོའི་བར་དུ་འགལ་ཟླ་ཡོང་སྟེ་གནས་ཚུལ་དེ་འདྲའི་ཕྲན་བུ་ཕྲན་བུ་ཡོང་བསྡད་པའི་གནས་ཚུལ་དེ་ཉམས་མྱོང་བྱུང་ཡོད་རེད། ལྷག་པར་དུ་ཚོགས་འདུ་དེའི་ནང་ལ་ཡང་ཨ་ནི German Green Party ཇར་མན་ལྗང་ཁུ་ཚོགས་པའི་གི་དབུ་ཁྲིད་ལྕམ Petra Kelly

གློག་བརྙན་འཁྲབ་སྟོན་ཐོག་ལ་སྐད་གྲགས་ཆེན་པོ་ཆགས་ཡས་ཀྱི་དུས་ཚོད་ཅིག་དང། ཅིག་གི་མཉམ་དུ་འདི་འདྲའི་འཁེལ་བའི་གནས་སྟངས་ཆགས་བསྡད་ཡོད་རེད་དེ་འདྲ་ཡིན་ཙང་འདི་ཚོའི་ཐོག་ནས་ཚོགས་འདུ་དེའི་ཐོག་ལ་ཡང་ཅིག་ག་རེ་ཟེར་དམིགས་བསལ་གྱི་ཡང་ཁོང་ཅིག་གི་ནུས་པ་འཕར་མ་ཅིག་འདུག་ཅིག་བྱུང་གི་ཡོད་རེད་ཨ་ནི་ཁོང་གཉིས་ཀའི་གི་ཚོགས་འདུའི་ཐོག་ལ་ཡང་གང་དག་ཅིག་བོད་དོན་ཐོག་ལས་འགུལ་སྤེལ་ཕྱོགས་དང་རྒྱབ་སྐྱོར་གནང་ཕྱོགས་དང་ཁོ་རང་ཚོའི་གི་གཟིགས་ཚུལ་དང་དེ་འདྲའི་སྐོར་ལ་ཡང་གཏམ་བཤད་ཤུགས་ཆེན་པོ་གནང་བ་དེས་གི་ཨ་ནི་ཚོགས་བཅར་བ་མང་པོ་ཅིག་ལ་ཡང་སེམས་འགུལ་ཐེབས་ཡས་དང་ཨ་ནི་སེམས་ཤུགས་འཕར་ཡས་ཀྱི་ཆ་རྐྱེན་ཏན་ཏན་བྱུང་སོང་བསམ་པ་དྲན་གྱི་འདུག་ད་ག་ནང་བཞིན་ད་རྒྱ་གར་ནང་ནས་ཐོག་མར་བྱས་པ་ཡིན་ན་ལཱལ་ཀི་ཤི་ནཱ་ཨར་དུ་ཝཱ་ནི་རྒྱ་གར་དེ་དུས་ཡིན་ན་ལཱལ་ཀི་ཤི་ནཱ་ཨར་དུ་ཝཱ་ནི་ཕྱོགས་འགལ་སྲིད་དོན་ཚོགས་པའི་དབུ་ཁྲིད་སྐད་གྲགས་ཆེ་ཤོས་ཅིག་རེད། ཨ་ནི་ཁོ་རང་དང་ད་ག་ནང་བཞིན་གྲོས་ཚོགས་འཐུས་མི་ཁག་ཅིག་ཕེབས་ཡས་ཀྱི་ཁས་ལེན་གནང་ནས་གྲ་སྒྲིག་ཆ་ཚང་བྱས་པ་རེད་དེ་ཡིན་ན་ཡང་ཐ་མ་དེ་ལ་ཡང་ཨ་ནི་རྒྱ་གར་གཞུང་གིས་ཡང་ཆབ་སྲིད་ཀྱི་གནས་སྟངས་དང་སྦྲགས་ནས་ཨ་ནི་ཨར་དུ་ཝཱ་ནི་ལ་ཡང་ཕེབས་ཡས་ལ་ཡང་དགག་བྱ་བྱས་པ་ཡིན་ཙང་ཁོ་རང་དངོས་སུ་འདུག་ཅེས་ཕེབས་ཐུབ་ཡོད་མ་རེད། དེ་ནས་ད་ཅིག་གི་རྣམ་པ་ཚོ་ལ་ངས་སྙན་སྒྲོན་ཞུ་ཡ་ཅིག་ལ་ད་ཚོགས་འདུ་འདི་ཚོགས་པའི་དེའི་ཐོག་ནས་ད་ཅིག་སྤྱིར་བཏང། ཉི་མ་གསུམ་རིང་ལ་ཡ་ད་ག་འདྲ་ཚོགས་ཆུང་ཚོགས་ཆུང་བསྐོས་ནས་ཚོགས་འདུ་འདི་གི་དེ་ཚོགས་འདུའི་ནང་ལ་ཡ་ད་བགྲོ་གླེང་འདི་ཚོ་ཧ་ཅང་གི་རྣོ་ངར་ཆེན་པོ་དང་ད་ག་ནང་བཞིན་ཅིག་ག་རེ་ཟེར་དགོས་རེད་ཅིག་ཕན་ཚུན། ཅིག་དངོས་གནས་དྲང་གནས་ཀྱི་ད་ཅིག་གི་ག་རེ་ཟེར་དགོས་རེད། ལས་དོན་བྱེད་ཕྱོགས་ཐོག་ལ་ཡང་ལྟ་བ་མཐུན་མི་མཐུན་འདི་འདྲའི་ཐོག་ནས་ཕར་ཚུར་ཅིག་གི་སྦྱང་བཤད་བྱེད་ཡ་འདི་འདྲའི་ཐོག་ལ་ཡང་ཧ་ཅང་གི་ཡག་པོ་བྱུང་སོང་བསམ་པ་དྲན་གྱི་འདུག་ཨ་ནི་ཚོགས་འདུ་དེའི་ཐོག་ལ་ཡང་སྤྱིར་བཏང་གི་མ་འོངས་པར་ལས་དོན་བྱེད་ཕྱོགས་ཀྱི་ཨ་ནི་ག་རེ་ཟེར་དགོས་རེད་ཟས་གྲྭ་ཟེར་ན་རེད་ཐག་གཅོད་དོན་ཚན་ཕལ་ཆེར་ལྔ་དྲུག་བྱས་པ་ཅིག་འདུག་ཅེས་བཀོད་གནང་ཡོད་རེད་དེ་ཚོའི་ནང་ནས་ངས་ཅིག་གནད་འགག་ཆེ་ཁ་ཤས་ཅིག་རྣམ་པ་ཚོ་ལ་ཡང་འདུག་ཅེས། ཅིག་སྙན་སེང་ཞུ་བ་ཡིན་ན། ག་ད་ཚོགས་འདུ་དེའི་ཐོག་ནས་ག་ད་རྡ་རམ་ས་ལའི་བཙན་བྱོལ་བོད་གཞུང་དང་ཨ་ནི་བོད་ཀྱི་གྲོགས་པོ་ཚོའི་དབར་ལ་ཡང་ཅིག་འབྲེལ་བ་གོང་དུ་བཏང་ཡ་ལ་ཡང་ཨ་ནི་འབྲེལ་མཐུད་བཟང་པོ་ཡོང་དགོས་དེ་གལ་ཆེན་པོ་རེད་བཞག་ཅེས་ཐག་གཅོད་བྱུང་བ་རེད། དེ་ཐག་གཅོད་དེ་བྱུང་བ་ནས་གཞི་བྱས་ནས་ཨ་ནི་ཕྱི་དྲིལ་ལས་ཁུངས་ལ་ཡང། དེའི་ཚོགས་འདུ་གྲོལ་བའི་རྗེས་ཀྱི་ལོ་ནས་བཟུང་སྟེ་ཨ་ནི་བོད་དོན་རྒྱབ་སྐྱོར་ཚོགས་པ་ལ་ཡང་འབྲེལ་མཐུད་བྱེད་མཁན་གྱི་ལས་བྱེད་ཅིག་ཟུར་བཙུགས་བྱས་ནས་ག་ད་སྡེ་ཚན་ཅིག་འདུག་ཅེས་གསར་བཙུགས་བྱས་ཡོད་རེད། ད་ག་ནང་བཞིན་དོན་ཚན་གཉིས་པ་འདི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱིའི་རྒྱལ་ཁབ་གང་མང་མང་ལ་ཡང་གདན་འདྲེན་ཞུ་ཡས་ཀྱི་ཐབས་ཤེས་བྱས་ནས་རྒྱལ་ཁབ་སོ་སོའི་དབུ་ཁྲིད་དང་དེ་ཚོ་མཇལ་འཕྲད་གནང་ཐུབ་ཡས་ལ་ཡང་བོད་ཀྱི་གྲོགས་པོ་ཚོས་ཤུགས་རྒྱག་དགོས་ཀྱི་འདུག་ཟེར་ཅིག་བྱུང་བ་རེད། དེ་ནས་དོན་ཚན་གཞན་གཅིག་དེ་ཨ་ནི་འཕྲིན་གཏོང་དང་འབྲེལ་བ་ཡོད་པ་གཅིག་རེད། ད་ལྟ་རྣམ་པ་ཚོ་གིས་གཟིགས་དེ་གི Tibet dot net ཟེར་བཞིན་འདུག་བ། འདིའི་བསམ་བློ་དེ་དང་པོ་དེ་སྤྱིར་བཏང་འདིའི་གོང་ནས་ཡོད་པ་འདྲ་འདུག་དེ་ཡིན་ན་ཡང་དེ་འདྲའི་ཅིག་ཟུར་ཟུར་བཙུགས་བྱེད་དགོས་ལ་ཡང་ཨ་ནི་ཚོགས་འདུ་འདིའི་ཐོག་ནས་གང་དག་ཅིག་ག་རེ་ཟེར་དགོས་རེད། བོད་དོན་རྒྱབ་སྐྱོར་ཚོགས་པ་ཚོ་ཕར་ཚུར་འབྲེལ་བ་བྱེད་ཐུབ་ཡས་ལ་ཡ་འཕྲིན་གཏོང་གི་འབྲེལ་མཐུད་ཀྱི་བརྒྱུད་ལམ་ཅིག་གསར་འཛུགས་བྱེད་དགོས་ཀྱི་འདུག་འདིའི་མིང་ལ་ཡ Tibet Net ཅེས་ཨ་ནི་བཏགས་ནས་རྒྱལ་སྤྱིའི་རང་རྒྱལ་སྤྱིའི་རང་བཞིན་ཅན་གྱི་ཨ་ནི་དེ་འདྲ་ཅིག་བཟོ་དགོས་ཀྱི་འདུག་ཅེས་ཚོགས་འདུ་དེའི་ཐོག་ནས་ཐག་གཅོད་བྱུང་བ་རེད་ཐག་གཅོད་བྱུང་བ་ནས་བྱས་ནས་ཨ་ནི New York སྐུ་ཚབ་དོན་གཅོད་ཁང་དང Tibet Fund གཉིས་ཀྱིས་གཙོ་བོ་འགན་བཞེས་ནས་ཨ་ནི Tibet Net ཟེར་གྱི་ད་ལྟ་དེ།

བོད་གཞུང་ཕྱི་འབྲེལ་དང་དྲིལ་བསྒྲགས་ལས་ཁུངས་ཀྱི་བཀའ་བློན། ཞིང་གཤེགས་དམ་པ་བཀའ་བློན་བཀའ་ཟུར་རྒྱ་རི་རིན་པོ་ཆེ་དང། དྲུང་ཆེ་ཞིང་གཤེགས་དམ་པ་བསོད་ནམས་སྟོབས་རྒྱལ་ལགས་རེད་དེ་ནང་བཞིན། དྲུང་གཞོན་ཞིང་གཤེགས་དམ་པ་ཐུབ་བསྟན་བསམ་འཕེལ་ལགས་ཁོང་རྣམ་པའི་དབུ་ཁྲིད་འོག་ལ་ཡ་ད་ཕྱི་དྲིལ་ལས་ཁུངས་ཀྱི་ལས་བྱེད་ཚོས་ཀྱི་བཀའ་བརྡ་ཧུར་ཐག་པ་ལྟར་ན་ཨ་ནི་སྐབས་དེ་དུས་ཅིག་ཕྱི་དྲིལ་ལས་ཁུངས་གཅིག་པོ་གིས་འདང་གི་ཡོད་པ་མ་རེད་མ་འདང་བ་ཡིན་ཙང་ལས་ཁུངས་གཞན་དག་ནས་ལས་བྱེད་མང་པོ་འདུག་བྱས་ནས་ཡང་གཡར་པོ་ཞུས་ནས་གྲ་སྒྲིག་ཚོགས་ཆུང་ནང་ལ་ཡང་འདུག་བྱས་ཕྱག་ལས་གནང་ཡོད་རེད་བྱས་ཙང་གང་འདྲ་གང་དགའ་གང་འདྲ་ཐུབ་བསྟན་བསམ་འཕེལ་ལགས་ཀྱིས་ང་ཚོ་ལ་ཡང་དེའི་སྐབས་དེ་དུས་ཛ་དྲག་གི་ཛ་དྲག་གི་དུས་ཚོད་གསལ་བསྒྲགས་བྱས་པའི་སྐབས་ལ་ཡང།

དེ་ནས་བཟུང་སྟེ་ད་ལྟ་བར་དུ་ད་ཚོགས་འདུ་དགུ་པ་དེ་རིང་འདུག་ཅེས Brussels ལ་འཚོགས་པའི་གནས་སྟངས་དེ་དེ་འདྲས་ཅིག་བྱུང་ཡོད་རེད་བསམ་པ་ང་རང་དེ་འདྲས་ཅིག་དྲན་གྱི་འདུག་དེ་ཡིན་ཙང་ད་ཅིག་གནས་ཚུལ་རྙིང་པ་ཅིག་རྣམ་པ་ཚོ་ལ་ཡང་དྲན་གསོ་བྱེད་དུ་འདུག་ཅེས་ཞུས་པ་ཡིན་ཨཱ་ནི་དེ་རིང་འདིར་ཞུ་མཚམས་བཞག་གི་ཡོད་རྒྱུ་བྱས་ན། འདི Voice of America དེ་རྒྱང་སྲིང་རླུང་འཕྲིན་ཁང་ཡིན།

feet མཐོ་ཚད་ཆིག་ཁྲི་བཞི་སྟོང་གི་སར་ཆགས་པའི་བོད་ཀྱི་ས་ཁུལ་ལ་ཡ། ད་མི་མང་པོ་ཞིག་ཨ་ནི་ས་ཆ་འདིའི་ཐོག་སླེབས་དུས་དབུགས་བཏང་མ་ཐུབ་པར་མགོ་གཟེར་ནས་བསྡད་དགོས་པའི་གནས་སྟངས་ལ་ཨ་ནེ་བོད་པ་ཚོས་ཀྱིས་ལོ་ངོ་སྟོང་ཕྲག་གོང་ནས་ས་གཞི་འདིའི་ཐོག་ཡར་གླུ་ལེན་ཞིང་ཁ་བཏབ་ཨ་ནེ་ཕྲུ་གུ་སྐྱེས་ཤིང་གསོ་སྐྱོང་བྱེད་ཅིང་དེ་ཐོས་ཏེ་ག་འདྲ་ཐུབ་ཀྱི་ཡོད་ན་བསམ་ཡག་གི་ཚོར་བ་བྱིན་དགོས་ཡོད་རེད་འདི་ཞིབ་འཇུག་བྱེད་ཀྱི་ཡོད་རེད། གཉིས་པ་དེ་ལ་ཡ་ད་ལྟ་རིགས་རྒྱུད།

ཨ་ནི་གང་སྐྱིད་ཕ་ཡུལ་སུ་བྱམས་ཕ་མ་ཟེར་ཅིག་བཤད་ཀྱི་རེད། ཨ་འདི་ག་རེ་ལབ་པ་རེད་ཟེར་ན་ས་ཆ་ག་པར་སྐྱིད་པ་ཡིན་ན་ངའི་ལུང་པ་ཡིན། ཨ་ནི་སུས་བྱམས་པོ་བྱས་པ་ཡིན་ན་ངའི་ཕ་མ་ཡིན་ཟེར་ཡག་གི་བཤད་སྲོལ་ཅིག་ཡོད་རེད། ཅིག་རྩྭ་ཁ་བཟང་ས་དང་ཆུ་ཁ་བཟང་ས་ལ་ཡ། འགྲོ་གི་རེད་ཟེར་ཡ་དང་རྒྱུགས་འགྲོ་རྒྱུ་ཡོད་མ་རེད་ལབ་ཡ་དང་འདི་གི་གཏམ་དཔེ་ཅིག་ཡོད་རེད། ད་འདི་གི་གཤིས་ཀ་འདི་ཚོ་ག་ནས་ཡོང་གི་འདུག་ཟེར་བྱས། དོ་སྣང་བྱས་པ་ཡིན་ན་རྩྭ་ཁ་བཟང་ས་ཆུ་ཁ་བཟང་ས་ཟེར་ལབ་དུས་ང་ཚོ་བོད་པའི་གཤིས་ཀ་དེ་འབྲོག་པའི་གི་གཤིས་ཀ་ཡིན་དུས། བོད་པ་མང་པོ་ཅིག་གི་འཚོ་རྟེན་དེ་འབྲོག་པ། གིས་འཚོ་ལས་བྱེད་ཀྱི་ཡོད་དུས། སྒོ་ཕྱུགས་སེམས་ཅན་གསོ་སྐྱོང་བྱེད་དགོས་དུས་ག་དུས་ཡིན་ནའི་རྩྭ་ཁ་བཟང་ས་ཅིག་དང་ཆུ་ཁ་བཟང་ས་ཅིག་བཙལ་དགོས་ཀྱི་ཡོད་རེད། ཁོ་རང་ཚོས་གིས་ག་རེ་ཞིབ་འཇུག་བྱེད་ཀྱི་འདུག་ཟེར་ན། ཨ་ནི་བོད་ཀྱི་ནང་ལོགས་ལ་ད་འབྲོག་པ་ཚོས་གིས་ཨ་ནི་རྩྭ་ཁ་བཟང་ས་ཆུ་ཁ་བཟང་ས་བཙལ་ནས་འགྲོ་བའི་མི་ཚེ་གི་བརྒྱུད་རིམ་གྱི་ནང་ལོགས་ལ་ད་ཞིང་པ་རེད་ས་མ་འབྲོག་རེད་དེ་ཚོ་དང།

ག་འདྲ་བསྡད་ཡོད་ན་བསམ་ནས་ཚན་རིག་ཞིབ་འཇུག་པ་མང་པོ་ཅིག་ལ་དམིགས་བསལ་གྱི་ཅིག་ག་རེ་ཟེར་དོ་སྣང་བྱེད་དགོས་ཀྱི་རྒྱུ་མཚན་ཅིག་ཆགས་ཡོད་ས་རེད་རེད་བ། སྤྱི་ལོ་ཉིས་སྟོང་བརྒྱ་མེད་བཅུ་བདུན་ལོ་ལ་ཡ་ནི་རྒྱ་ནག་ནང་ལ་ཡ་ཁོང་ཚོས་ཚོགས་འདུ་ཆེན་པོ་ཅིག་ཚོགས་འདུག་བ་དེ་ས་ཁམས་རིག་པའི་དང་ཞིབ་འཇུག་ལས་དོན་ཐོག་ལ་འོ་དེའི་སྐབས་ལ་ཁོང་ཚོས་ཀྱི་བོད་ཀྱི་གནད་དོན་དེ་གླེང་བཞག་བྱས་ཙང་སྐབས་དེའི་བར་དུ་ལ་དེའི་གོང་གི་ཞིབ་འཇུག་དེ་ཚོའི་ནང་ལ་ཡ། བོད་ཀྱི་ཅིག་མི་རིགས་རེད་སྲིད་པ་ཆགས་སྟངས་འདི་ཚོ་ཕལ་ཆེར། མི་ལོ་ཨ་ནེ་ཆིག་ཁྲི་ལྔ་སྟོང་གཅིག་གོང་ལ་ཡང་ཆགས་མེད་དང་དེ་འདྲས་ཅིག་ཚོད་དཔག་བྱས་ཤག་ད་ད་ལྟ་ང་རང་ཚོས་གསུངས་པའི་གི་ཞིབ་འཇུག་འདིའི་ནང་ལ་ཡང་བོད་ཀྱི་མི་རིགས་འདི་གནའ་སྔ་མོ་ད་ལོ་དྲུག་ཁྲི་ཉིས་སྟོང་སྔོན་ནས་ཆགས་ཤག་གནའ་རྫས་གཅིག་ཤུལ་ལྷག་འདི་ཚོ་ལ་ཡ་བརྟག་དཔྱད་བྱེད་དུས་ལོ་དེ་འདྲས་མང་པོའི་གོང་ནས་ཆགས་ཤག་བོད་ཀྱི་ག་རེ་ཤོག་རེད་མི་རིགས་ད་གཅིག་ཕ་གིའི་སྲིད་པ་ཆགས་སྟངས་འདི། ང་ཚོས་ཚོད་དཔག་བྱས་པ་ལས་ཐ་སྙད་ལ་བྱུང་བཞག་ཟེར་གྱི་འདུག་འདི་གི། ང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་རེད་ཡང་ཚན་རིག་པ་ཚོ་ལ་ཡ་འདི་གི་ཁྱད་པར་ག་རེ་བཟོ་གི་རེད། ལགས་རེད་ད་འདི་དྲི་བ་འདི་གལ་ཆེན་པོ་ཆགས་པ་རེད། ག་རེ་རེད་ཟེར་ན་ང་ཚོ་ཆུང་ཆུང་དུས་ད་ལྟ་འཛིན་གྲྭ་གསུམ་པ་བཞི་པའི་ཁ་ཐུག་དེར་སློབ་སྦྱོང་བྱས་པའི་ཁ་ཐུག་དེ་ལ་ང་ཚོའི་གི་བོད་ཡིག་གི་ཀློག་དེབ་ནང་ལ་ག་རེ་ཡོད་རེད་ཟེར་ན་ང་ཚོ་བོད་པའི་གི་མིའི་གི་འབྱུང་ཁུངས་དེ་ཕ། སྤྲེལ་རྒན་བྱང་ཆུབ་སེམས་དཔའ་དང་ཨ་ནེ་མ། བྲག་སྲིན་མོ་གཉིས། འབྲེལ་བ་བྱུང་ནས་ཨ་ནི་བོད་པའི་གི་མི་རྒྱུད་དེ་ད་འགོ་ཚུགས་པ་རེད་ཅེས་གསུངས་ཀྱི་ཡོད་རེད་ད་དེའི་ཁ་ཐུག་དེ་ལ་དགོངས་པ་ཅིག་བཞེས་གནང་དང། སྤུ་གུ་ལོ་བཅུ་བཅོ་ལྔ་སླེབས་ཆོག་ཅིག་གི་བསམ་བློའི་ནང་ལོགས་ལ་ཨ་ནི་དེང་སང་ད་དེའི་དུས་རབས་ཉི་ཤུ་ཉི་ཤུ་རྩ་གཅིག་གི་དུས་ཡུན་ནང་ལོགས་ལ་ཨ་ནི་བོད་པའི་མི་དེ་ཨ་ནི་སྤྲེའུ་དང་ཨ་ནི་བྲག་སྲིན་མོ་བཞིན་དེ་འདྲས་ཅིག་འབྲེལ་བ་བྱུང་བྱས་ནས་མི་ཆགས་པ་རེད་བསམ་ན།

བོད་ཀྱི་ས་མཐོ་དེའི་སྟེང་ལ་མི་མང་པོ་ཅིག་དབུགས་གཏང་ཐུབ་ཀྱི་ཡོད། མེད་པའི་ཁ་ཐུག་དེ་ལ་བོད་པ་ཚོས་ཀྱི་ཕར་འཚོ་བ་སྐྱེལ་ནས་འགྲོ་ཐུབ་ཡག་གི Genes། རིགས་རྒྱུན་དེ་ག་ནས་ཡོང་གི་ཡོད་རེད་ཟེར་ན་ལོ་ངོ་རྦད་དེ་དྲུག་ཁྲི་དེ་འདྲའི་གི་གོང་ལ་འཁྱག་རོམ་གྱི་དུས་ཚོད་ལ་ད་སྲིད་པ་འདི་ནས་སྟོང་ཚར་བ་སྟོང་ཚར་བའི་གི་ད་ང་ཚོས་བྲག་སྲིན་མོ་སོགས་འགྲོ། Neanderthals ཟེར་ཡག་གི་མིའི་གི་རིགས་རྒྱུན་དེ་སྟོང་ཚར་བའི་གི་དེའི་གི Genes དེ། ཨ་ནི་འདི་གི་རིགས་རྒྱུན་འདི་བོད་པའི་གི་འདི་ནང་ལ་བོད་པ་ཚོའི་གི་རིགས་རྒྱུན་ནང་ལོགས་ལ་འདུག་ཟེར། ཨ་ནི་རིགས་རྒྱུན་དེ་གི་བཀའ་དྲིན་ལ་བརྟེན་ནས་བོད་པ་ཚོ་ས་མཐོ་དེའི་སྟེང་ལ་ཡང་འཚོ་ཐུབ་གི་ཡོད་རེད་ཅེས་གསུངས་ཡག་འདི་གསུངས་གི་ཡོད་རེད། ཞིབ་འཇུག་དེ་ཚོའི་ཐོག་ནས་ག་རེ་གསལ་སྟོན་བྱེད་ཀྱི་ཡོད་ཟེར་ན། བོད་པའི་གི་ས་མཐོའི་སྟེང་ལ་མི་འགྲོ་བ་ཆགས་ཡག་འདི་ལོ་ཆིག་ཁྲི་ལྔ་སྟོང་གོང་ནས་ཆགས་ཡོད་རེད་འདིའི་གོང་ལ་མིའི་གི་སྲིད་པ་ཡོད་སྲིད་གི་རེད། ཡིན་ནའང་དེའི་གོང་ལ་ཡང་ས་གཞི་དེའི་སྟེང་ལ་ཆགས་པའི་བོད་པ་དེ་ཚོ་འཁྱགས་པ་གི་དུས་ཚོད་ཀྱི་དུས་ཡུན་དེའི་ནང་ལོགས་ལ་སྟོངས་ཚར་བ་རེད། བོད་ཀྱི་ས་མཐོའི་སྟེང་ལ་འགྲོ་བ་ཆགས་ཡ་དེ་ཆིག་ཁྲི་ལྔ་སྟོང་གི་རྗེས་ལ་ཆགས་པ་རེད་ཟེར་ནས་ད་སྐབས་དེ་ལ་ཡང་ཤུགས་ཆེན་པོ་གསལ་སྟོན་བྱས་བསྡད་ཡ་གི་དམིགས་བསལ་གྱིས་ཧོང་ཀོང་ནང་གི་ཚན་རིག་པ་ཁག་ཅིག་གི་ཞིབ་འཇུག་དང་དེ་འདྲའི་ཐོག་ནས་གསལ་སྟོན་བྱས་ཡ་དེ་ད་ད་ཆ་ལོ་ངོ་དྲུག་ཁྲི་ཉིས་སྟོང་གི་གོང་གི་བར་དུ་བོད་ཀྱི་ས་མཐོའི་སྟེང་ལ་བོད་པའི་གི་མི་ཆགས་པ་དེ།

བོད་པའི་གི་མི་རབས་ཆགས་སྟངས་དེ་འདི་འདྲའི་ཐོག་ལ་ཞིབ་འཇུག་བྱེད་ཆེད་ད་རེས་ཁོ་རང་ཁོ་རང་ཞིབ་འཇུག་སྙན་ཐོ་དེ་གི་མ་མཐའ་མ་ཐོན་ཡོང་དུས། ཧང་ར་ཅིག་སངས་བྱས་དེ་འདྲས་བོད་པའི་གི་གི་མི་རབས་ཆགས་ཚུལ་དེ་འདི་འདྲའི་རྙིང་པ་ཡིན་པ་དེ་ང་རང་ཡང་ཧ་གོ་མ་བྱུང་ཟེར་དེ་འདྲས་ཁོ་རང་ཧང་སང་སང་བྱས་ནས་བཤད་འདུག་བ་ཕྱི་ལོ་ཉིས་སྟོང་བརྒྱ་མེད་བཅུ་དྲུག་ལོ་ལ་ཡར་ད་བགྲོ་གླེང་ཐེངས། སུམ་ཅུ་སོ་གསུམ་པ་དེ་རྒྱ་ནག་ནང་ལ་བྱས་འདུག་བ་དེ་དུས་རྩ་ནས་དམིགས་བསལ་གི་བོད་གི་མི་རིགས་དང་སྲིད་པ་ཆགས་རབས་སྐོར་ལ་བཀའ་མོལ་ཤུགས་ཆེན་པོ་བྱུང་ཙང། དེའི་རྗེས་ལ་ཁོ་ཚོས་ད་ཉིས་སྟོང་བཅུ་བདུན་ནས་བཅོ་བརྒྱད་བཅུ་དགུ་ཉི་ཤུ་ཟིན་ཡང་ད་ལོ་ཁ་ཤས་རིང་ཁ་ཞིབ་འཇུག་བྱས་རྗེས་ནི་བོད་ཀྱི་མི་རབས་འདིའི་ད་རྙིང་པ་ཞེ་པོ་ཅིག་ཡིན་པ་འདི་ལོས་ད Iron Age དང Bronze Age ང་ཚོ་ཡིན་ན་ད་ལྕགས་བཅོས་ཀྱི་དུས་རབས་དང་ལི་མའི་དུས་རབས་འདི་འདི་འདྲའི་རྙིང་པ་ཡིན་པ་ཅིག་ད་ད་རིང་གོ་རྟོགས་བྱུང་སོང། འདིའི་ཐོག་ལ་རྒྱ་ནག་གི་ཡང Science China ཟེར་ཡག་ཅིག་འདུག་ད་ནི་ཤིན

ཚན་རིག་པ་རང་གིས་ཚན་རིག་ཐོག་ནས་ཞིབ་འཇུག་བྱེད་ཡག་གི་ལས་ཀ་དེ་ཚོ་སྙན་ཐོ་ག་རེ་བཏོན་པ་ཡིན་ནའི་དེ་ལ་ཡིད་ཆེས་འཕེར་ཡག་ཅིག་དང་དོ་སྣང་བྱེད་ཡག་ཅིག་ཡོང་གི་རེད་བསམ་གྱི་འདུག་ཞིབ་འཇུག་གི་སྙན་ཐོ་དེ་ཚོ་རང་དབང་ཅན་གྱི་ཚན་པ་ཡང་དག་པ་ཞིབ་འཇུག་བྱེད་མཁན་ལ་ཚད་མཐོའི་གི་རང་དབང་དགོས་ཡག་དེ་ཚོ་གལ་ཆེན་པོ་ཆགས་ཀྱི་ཡོད་རེད། བོད་པའི་མི་རིགས་ལ་ཞིབ་འཇུག་བྱེད་དུས་བོད་པའི་མི་རིགས་དེ་གས་ག་དུས་ནས་ཡ་གིར་གནས་སྡོད་བྱས་འདུག་ཁོ་ཚོས་ག་རེ་བྱས་འདུག་ཟེར་དུས། མི་རིགས་འདི་ལོགས་ཁག་ཅིག་ཡིན་པ་ཅིག་ད་གསལ་པོ་ཆགས་དགོས་རེད་བ། དེ་འདྲ་ཅིག་ལ་ཡང་ངོས་འཛིན་བྱས་པ་ཡིན་ནའི་འགྲིག་གི་རེད་ད་ད་ལྟ་དཔེར་ན་ཆ་བཞག་ན་ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ལ California གི Berkeley གཙུག་ལག་སློབ་གྲྭ་ཆེན་མོའི་གི་ཞིབ་འཇུག་གི་སྙན་ཐོ་ཅིག་བཏོན་ཡོད་རེད་དེའི་ནང་ལོགས་ལ་ད་ད་ལྟ་བོད་པའི་གི་རིགས་རྒྱུན་གི་ནང་ལོགས་ཀྱི་ད gene དེ་ལ་ཁོ་རང་ཚོའི་ཚན་རིག་པ་ཚོའི་མིང་བཅས་བཏགས་བཞག EPAS One ལ་ཅིག་ད་འདི་འདི་རིགས་རྒྱུན་འདིའི།

ལོ་སྟོང་ཕྲག་གོང་ནས་མར་དེད་ཡོང་པའི་གི་ཐོག་དེ་ལ་ཨ་ནི་བོད་པའི་ད་སྤྱི་དང་འཛམ་གླིང་ག་རེ་ཡིན་ནའི་ཡིན་གི་རེད། ཅིག་གི་སྲིད་པ་ཆགས་པ་ནས་བྱུང་བའི་ཕར་འགྲོ་ཚུར་ཡོང་འབྲེལ་བ་ཅིག་ཆགས་ཡོང་གི་ཡོད་དུས་ཨ་ནི་ཤར་ཨེ་ཤི་ཡའི་གི་རིགས་རྒྱུན་དང་འབྲེལ་བ་ཡོད་པ། ཨ་ནི་ཡང་གང་ལ་གང་འཚམ་ཅིག་དབུས་ཨེ་ཤི་ཡའི་མི་རིགས་དང་འབྲེལ་བ་ཡོད་པ། ཨ་ནི་ཞེ་དྲག་ཆུང་ཆུང་ཅིག་ད་ལྟ་ལྷོ་ཨེ་ཤི་ཡའི་མི་རིགས་དང་འབྲེལ་བ་ཡོད་ཀྱོག་གི་གསལ་སྟོན་ཡོང་གི་ཡོད་པ་དེ་འདྲས་བཀོད་ཡོད་རེད། ལ་རེད་ད་ད་ལྟའི་འདི་ཚོ་ཡིན་ན་ཅིག་ཤུལ་རྫས་མང་པོ་འདི་མང་ཆེ་རྒྱལ་མོ་རྔུལ་ཆུའི་གཡས་གཡོན་དུ་བ་བྱས་ནས་རྙེད་ཡིན་ས་རེད་འདི་ལ་ཞིབ་པ་ཡིན་ན་འདི་བོད་རང་གི་ས་ཆ་སོང་ཙང་ཞིབ་འཇུག་པ་འདི་ཚོས་འདི་རྒྱ་ནག་རེད་ད་འདི་འདྲའི་མ་ལབ་བྱས་བོད་པ་རང་རེད་འདུག་ཟེར་ཡ་འདི་ཡང་གནད་འགག་འདྲ་པོ་ཅིག་རེད་ད་ཅིག་བོད་པའི་མི་རིགས་འདི་ག་དུས་ཆགས་ཡོད་མེད་འདི་གསལ་པོ་བྱུང་ཡོད་རེད་བྱས་ཙང་ད་དེ་རིང་ཞིབ་འཇུག་སྙན་ཐོ་འདི་ནང་ལ་ཁོང་ཚོ་ལ་ཅིག་ད་དཔང་རྟགས་ར་ཅིག་བྱུང་ཙང་ཨ་ནི་འདི་ཕྱིན་ཁ་གསལ་པོ་བྲིས་ཤག།

རྒྱལ་ཁ་ཐོབ་སྟེ་འདི་ལོའི་སྲིད་འཛིན་འོས་བསྡུ་དེའི་ནང་ལ་སྤྱི་མཐུན་ཚོགས་པའི་འོས་མིར་འགྱུར་རྒྱུར་རེ་བ་ཆེ་རུ་ཕྱིན་ཡོད་པ་རེད། ད་རེས་ལྷོ་ཁེ་རོ་ལི་ན་མངའ་སྡེའི་ནང་ལ་ཌོ་ནལ་ཀྲམ་ལ་རྒྱལ་ཁ་ཐོབ་པའི་རྐྱེན་གྱིས་ཕྱི་ལོ་ཉིས་སྟོང་བཅུ་གཅིག་ནས་བཅུ་བདུན་གྱི་བར་དུ་མངའ་སྡེ་འདིའི་སྤྱི་ཁྱབ་གནང་མཁན་ལྕམ Nikki Haley སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིའི་འགྲན་བསྡུར་ནས་ཕྱིར་འཐེན་བྱེད་རྒྱུར་གནོན་ཤུགས་ཇེ་ཆེར་ཕྱིན་ཡོད་ཀྱང་ཁོང་གིས་ཁ་སང་འགྲན་བསྡུར་འདི་ནས་ད་ལྟ་ཕྱིར་འཐེན་བྱེད་རྒྱུའི་འཆར་གཞི་མེད་ཅེས་ནན་བརྗོད་གནང་ཡོད་པ་རེད། ཨི་སི་རལ་གྱི་གཞུང་འབྲེལ་མི་སྣ་ཁག་དང་ས་གནས་ཀྱི་གསར་འགྱུར་བརྒྱུད་ལམ་ཁག་གིས་བརྗོད་དོན་བྱས་ན་ཨི་སི་རལ་གཞུང་གིས་ཧ་མཱ་སི་དང་འཐབ་འཁྲུག་འདིའི་ནང་ལ་མེ་འཕེན་མཚམས་འཇོག་ཞིག་དང་ག་ཛའི་ནང་ལ་བཙན་ཉར་བྱེད་བཞིན་པའི་ཨི་སི་རལ་གྱི་མི་སེར་བརྒྱ་དང་སུམ་ཅུ་ཡོད་པ་དེ་དག་གློད་བཀྲོལ་ཐོབ་ཐབས་སུ་གྲོས་མོལ་མུ་མཐུད་གནང་རྒྱུར་ཁ་ཐར་ཡུལ་གྱི་ནང་ལ་སྐུ་ཚབ་མི་སྣ་ཆེད་གཏོང་གནང་ཡོད་པ་རེད། ཨི་སི་རལ། དེ་དང་ཆབས་ཅིག་ང་ཚོས་དེ་རིང་གི་ལས་རིམ་འདིར་མཇུག་བསྡོམས་ཞུ་གི་ཡིན་ལས་རིམ་འདི་གོ་སྒྲིག་གནང་མཁན་ཕུན་ཚོགས་ཚེ་རིང་ལགས་དང་འཕྲིན་གཏོང་ལག་རྩལ་པ་ཀི་ལ་ཝི་ལི་ཡམ་རེད། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།